ད་གོ་ག་ས་ན་རྒྱ་མཚོ་ལ་དཔེར་ཅིག་ཨ་ནི་ཅིག་གྲུ་བཏང་འགྲོ་དགོས་རེད་གྲུ་གྲུ་བཏང་མི་དེ་ཡིན་ཟེར་བ་དེད་དཔོན་རེད་དོ་དེད་དཔོན་ཅིག་གྲུ་བཏང་མི་དེ་རེད་ད་དེ་ན་ལ་ཚོང་པ་ལྔ་བརྒྱ་ཡོད་རེད་ཚོང་པ་ལྔ་བརྒྱ་ཡོད་པ་ཆེ་དེ་ན་ལ་ད་མི་ནག་མདུང་ཐུང་འདུག་བ་ད་ཁོང་ཚོ་ཆ་ཚང་ག་པར་ཕྱིན་ནས་ཟེར་ན་རྒྱ་མཚོའི་གླིང་ལ་ནོར་བུ་དཔེར་ཅིག་འཚོལ་ག་ཞིག་ཚོང་པ་ཡིན་ཙང་ད་ནོར་བུ་བཙལ་ནས་ཚུར་ལོག་ཡོང་དུས་སྒང་ད་ནོར་བུ་ཞེ་པོ་ཁྱེར་ཡོད་རེད་བ་ད་དེ་ནས་སྤྱོད་པ་ངན་པ་མི་ནག་མདུང་ཐུང་ཟེར་ཡ་དེ་དེ་ཀུན་སློང་ངན་པ་བཏང་རྗེས་ད་ཁོང་ཚོ་ཆ་ཚང་བསད་རྗེས་ཨ་ནི་ཅིག་རིན་པོ་ཆེ་ཆ་ཚང་ཁོས་ཁྱེར་ཡ་ལ་ད་ཁོས་ཀུན་སློང་དེ་ཁྱེར་ཡོང་དུས་ད་འདི་སུས་ཤེས་རེད་ཟེར་ན་དེད་དཔོན་སྙིང་རྗེ་ཅན་གྱིས་ཤེས་ནས་ད་སྙིང་རྗེ་ཀུན་ནས་བསླངས་ནས་ད་ཕྱོགས་གཅིག་ནས་ད་འདི་བས་ཤིག་ཚོང་པ་ལྔ་བརྒྱའི་ཚེ་སྲོག་ཤོར་འགྲོ་གོ་ལ་གཅིག་དེ་རེད་གཅིག་ག་རེ་ཟེར་ན་མི་ནག་མདུང་ཐུང་ཁོ་ནི་དེ་འདྲའི་ལས་ངན་པ་བསགས་པ་དེ་ནི་ཚེ་ཕྱི་མ་ཕན་ཆད་ངན་སོང་སྡུག་བསྔལ་ད་ཅིག་མུ་མཐའ་མེད་པ་མྱོང་གོ་ཨ་དེ་ཤེས་གོ་ར་དེ་འདྲའི་སྙིང་རྗེ་ཀུན་ནས་བསླངས་ནས་ག་རེ་བསད་རེད་མི་ནག་མདུང་ཐུང་བསད་རེད་དེ་ནས་མི་ནག་མདུང་ཐུང་བསད་པའི་ལས་འདི་ད་མི་དགེ་བའི་ལས་རེད་མ་རེད་ཟེར་སྐད་ཆ་བཤད་པ་ཨོ་འདི་ད་གནང་བ་དེ་འདྲ་ཅིག་ལ་ད་གཞན་དོན་རྒྱ་ཆེ་བོ་བྱེད་རྒྱུ་རེད་དོ་དེ་འདྲའི་སྐབས་སུ་ང་ཚོ་ཨ་ནི་སྲོག་གཅོད་བྱས་ནས་འགྲིག་གི་རེད་གསུངས་རེད་ཅེ་ད་ནམ་རྒྱུན།

དག་པའི་ཐག་རིང་དུ་ཐག་ཉེ་རུ་ཉེ་རུ་ད་བསྐལ་པ་འབུམ་གྱི་ཐག་རིང་དུ་འགྲོ་དགོས་པ། ད་བསྐལ་པ་འབུམ་གྱི་གར་འཆར་སང། སངས་རྒྱས་གོ་འཕང་ཐག་ཉེ་རུ་ཕྱིན་རེད་ཟེར་ད་གཙོ་བོ་སྙིང་རྗེ་ཆེན་པོ་ནང་ལྟར་བྱང་ཆུབ་སེམས་ཀྱི་ཀུན་སློང་ཧ་ལས་པའི་ད་ཤུགས་ཆེ་པོ་ཡོད་ཙང་བསོད་ནམས་ཀྱི་ད་དེའི་བསོད་ནམས་ཞེ་པོ་བསགས་འགྲོ་དགོས་ས་རེད་ཨོ་དེ་ཡིན་ཙང་ག་རེད། འོ་ཐབས་ལ་མཁས་པའི་མདོ་ནང་དུ་གསུངས་བཞག་འདུག་བ་དེ་ཡིན་ཙང་ག་རེད་ཟེར་ན་ད་བཀག་པ་རྣམས་ཀྱང་དེ་ལ་གནང་ས་འདུག་ས་རེད་ད་དེ་ནང་བཞིན་མ་བྱིན་སྲོག་གཅོད་བྱེད་དེ་ནས་མ་བྱིན་ལེན་མ་བྱིན་ལེན་གནང་ཡ་དེ་འདྲ་འདུག་བ་མ་བྱིན་ལེན་གནང་ཡ་གང་འདྲ་ཡོད་རེད་ཟེར་ན། དཔེར་ན་ད་ཅིག་ཡུལ་གྱི་དཔེར་ཅིག་རྒྱལ་པོ་ལྟ་བུ་སྤྱོད་པ་ངན་པོ་ཞེ་པོ་ཅིག་ད་ཁོས་སྤྱོད་པ་ངན་པོ་བྱས་ན་ཨ་མི་ལ་གདུག་རྩུབ་བཏང་ཡང་མི་གི་ཁྲལ་འུ་ལག་མང་པོ་ཞེ་པོ་བསྡུས་ད་མི་ལ་དཀའ་ངལ་ཞེ་པོ་སྤྲད་ཡོང་དུས་སྒང་ལ་ཨ་དེ་འདྲ་ན་བྱང་ཆུབ་སེམས་དཔའ་བྱུང་བྱང་ཆུབ་སེམས་དཔའ་དེ་དེས་ཨ་ཁོའི་དཔེར་ཁོ་ལ་དཔེར་ཅིག་ལྟ་བུའི་ཁ་གཏད་བྱས་ནས་ཨ་ཁོ་མར་ད་ཅིག་རྒྱལ་པོའི་ཁྲི་ལས་མར་ཕབ་ཡག་དང་དེ་ནང་བཞིན་ཁོའི་ནོར་ལོངས་སྤྱོད་ཆ་ཚང་ཁོས་མ་སྤྲད་པས་ནས་ཚུར་སོ་སོས་ཕྲོག་ན་འདི་ག་རེ་རེད།

ད་དེ་ནས་མར་ས་བཅད་གཉིས་པ་དེ་རིག་དགོས་གཉིས་པ་ག་རེ་ཟེར་ན་ཟང་ཟིང་དང་ཆོས་ཀྱིས་བསྡུ་བ་ཟེར་དེ་རེད་བ། ད་སེམས་ཅན་གྱི་དོན་དངོས་སུ་བྱ་ཡོང་དུས་སྒང་དང་པོ་ཟང་ཟིང་གིས་སེམས་ཅན་འཁོར་དུ་བསྡུ་དེ་ནས་ཆོས་ཀྱིས་སེམས་ཅན་འཁོར་དུ་བསྡུ་རེད་བ་བསྡུ་བྱས་ད་དང་པོ་ཟང་ཟིང་གིས་འཁོར་དུ་བསྡུ་བ་དེ་ལ། ལོག་པར་ལྟུང་དང་མགོན་མེད་དང་བརྟུལ་ཞུགས་འདི་རེད་བ་ལོག་པར་ལྟུང་དང་མགོན་མེད་དང་བརྟུལ་ཞུགས་གནས་ལ་བགོ་བྱ་ཞིང་རན་པ་ཙམ་དུ་བཟའ་བྱ་སྟེ་ཆོས་གོས་གསུམ་མ་གཏོགས་པ་སྦྱིན།

གཅིག་ག་རེ་ཟེར་ན་དཀོན་མཆོག་ལ་མཆོད། གཅིག་ག་རེ་ཟེར་ན་ཉམ་ཐག་པའི་སེམས་ཅན་དང་གཉིས་ག་རེ་ཟེར་ན་ཉམ་ཐག་པའི་སེམས་ཅན་ལ་ཕར་བྱིན་པ་དང་ཆ་བཞི་བགོ་གི་རེད། དེ་ཁྱེད་རང་ཚོ་ང་རང་ཚོ་ལྟ་བུ་ཡིན་ན་དངུལ་ཁང་ནང་སྒོར་མོ་ཁྲི་གཅིག་ཡོད་ན་ཁྲི་གཅིག་ཚང་མ་བེད་སྤྱོད་གཏོང་ཡ་ཡོད་པ་མ་རེད། ད་དེའི་ཆ་བགོས་ནས་དུམ་བུ་ག་ཚད་བཏང་དུམ་བུ་བཞི་བཏང། སྟོང་ཕྲག་ཉི་ཤུ། རྩ་ལྔ། སྟོང་ཕྲག་ཉི་ཤུ་མ་རེད། ག་ཚད་ཉིས་སྟོང་ལྔ་བརྒྱ་ལྔ་བརྒྱ་ཆགས་ཀ་ཉིས་སྟོང་ལྔ་བརྒྱ་སོ་སོས་བེད་སྤྱོད་བཏང་ཉིས་སྟོང་ལྔ་བརྒྱ་དཀོན་མཆོག་ལ་མཆོད་པ་འབུལ་ཉིས་སྟོང་ལྔ་བརྒྱ་ཉམ་ཐག་པའི་སེམས་ཅན་ལ་བྱིན་དགོས་རེད། ཡང་དག་སྒྲུབ་མ་སྒྲུབ་ཅི་དང་འགལ་མི་ཤོག་དེ་འདྲའི་དགའ་བ་ཡོང་གི་རེད། ཨ་ནེ་རྒྱལ་ལོས་དང་གཅིག་མེད་མདོག་དང་གཅིག་ཁྲི་དང་ཁོས།

ད་ཁོང་ཚོར་བགོ་བཤའ་བརྒྱབ་ནས་ད་སོ་སོའི་ཐ་མ་དེ་ལ་སོ་སོས་རན་པོ་ཅིག་ཟ་དགོས་ལ་སྐད་ཆ་དེ་ཡིན་ཟེར་བ། ད་དེ་ནས་སྦྱིན་པ་བཏང་ཡོང་དུས་སྒང་ལ། ག་ས་ན་ཟང་ཟིང་གི་སྦྱིན་པ་བཏང་ཡོང་དུས་སྒང་ལ་བཏང་བྱས་ཟང་བྱས་སྦྱིན་པ་དེ་ག་རེ་རེད་ག་རེ་མ་རེད་སྐད་ཆ་དེ་རེད་བ། དེ་ག་ས་ན་ཆོས་གོས་གསུམ་མ་གཏོགས་པ་སྦྱིན། ད། དགེ་སློང་ལྟ་བུ་ཡིན་ན། མཚན་ལྡན་དགེ་སློང་ལྟ་བུ་ཡིན་ན་ཆོས་གོས་གསུམ་མ་གཏོགས་པའི་གཞན་ག་ས་ན་ཟང་ཟིང་དངོས་པོ་ག་རེ་ཡིན་ན་སྦྱིན་པ་བཏང་ཆོག་གི་རེད་ཆོས་གོས་གསུམ་དེ་བྱིན་ཆོག་བ་མ་རེད་བཅོམ་ལྡན་འདས་འདུལ་བ་ན་བྱིན་མ་ཆོག་གསུང་གི་རེད། རབ་བྱུང་དགེ་སློང་མཚན་ལྡན་དགེ་སློང་ལྟ་བུ་ནི་ཆོས་གོས་གསུམ་བྱིན་སོང་ན། བཅུ་ནི་འདི་བཅས་པ་དང་འགལ་བའི་ལྟུང་བ་ཡོང་གི་རེད་ག་ཟེར་ན་ཆོས་གོས་འབྲལ་སྤང་གི་ལྟུང་བ་ཡོང་གི་རེད་བ་ང་ཚོ་བྱས་ནས་དགེ་སློང་ལྟ་བུ་ཡིན་ན་ཆོས་གོས་དེ་ཨན་ཅིག་ཞག་མ་དང་ག་ཟེར་ཁ་བྲལ་ཆོག་མེད་པ་ཉིན་མོ་དེ་ཁ་བྲལ་ཆོག་གི་མ་རེད་རེད་བ་བྲལ་ཆོག་གི་མ་དེ་བྲལ་སོང་ན་ཆོས་གོས་འབྲལ་སྤང་ལྟུང་བ་ཡོང་གི་རེད་དེ་ཡིན་ཙང་ཆོས་གོས་གསུམ་མ་གཏོགས་པའི་དངོས་པོ་ག་རེ་ན་བྱིན་ནས་འགྲིག་གི་རེད་ཆོས་གོས་གསུམ་མ་གཏོགས་པ་སྦྱིན་བྱས་ད་དེ་ནས་ག་ཟེར་ན་ལུས་དེ་ནས་མ་ག་ཟེར་ན་ལུས་ག་ཟེར་ན་བྱིན་ཆོག་མ་ཆོག་སྐད་ཆ་དེ་རེད་ད་དམ་པའི་ཆོས་ཀྱི་སྤྱོད་པའི་ལུས་ཕྲན་ཚེགས་ཆེད་དུ་གནོད་མི་བྱ་ད་ང་རང་ཚོ་དམ་པའི་ཆོས་སྤྱིར་དམ་པའི་ཆོས་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་ཉམས་ལེན་པའི་བར་བྱེད་ཐུབ་ཡག་གི་རྟེན་སྤྱོད་པའི་རྟེན་ལུས་འདི་ནི། ཕྲན་ཚེགས་ཆེད་དུ་གནོད་མི་བྱ་ཟེར་ན་དགོས་པ་ཕྲན་ཚེགས་ཀྱི་ཆེད་དུ་ཨ་ལུས་དེ་སྦྱིན་པ་བཏང་རྒྱུ། དགོས་པ་ཕྲན་ཚེགས་ཀྱི་ཆེད་དུ་ལུས་དེ་ལ་ག་རེ་ཨ་ཅིག་ང་ཚོ་མོ་ཟུང་ཅིག་གི་དཀའ་ལས་སྡུག་བསྔལ་རྒྱབ་བཅུག་ཡག་དེ་འདྲ་རྩ་བ་ཉིད་བྱེད་རྒྱུ་ཡོད་མ་རེད་ད་ལུས་དེ་ཡག་པོ་ཞིག་སྲུང་སྐད་ཆ་དེ་རེད་པ་མ་གཏོགས་པས་ཨ་ཅིག་དང་པོ་དེ་ནི་གང་ཟེར་ན་དགོས་པ་ཆུང་ཆུང་སྟེང་དུ་ལུས་དེ་སྦྱིན་པ་བཏང་ཡག་དེ་འདྲ་བྱས་ན་དེ་འགྲིག་གོ་བ་མ་རེད་སྦྱིན་པ་བཏང་ལུས་ཀྱི་སྦྱིན་པ་བཏང་ཡག་ཚད་ཅིག་རེད་མ་གཏོགས་ང་བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་ཀྱི་ཡིན་ཟེར་སོ་སོའི་རྒྱུད་མ་སྨིན་གོང་ནས་ལུས་བཏང་བྱས་པས་ན། ལུས་བཏང་པ་འདི་དང་མ་བཏང་པ་འདི་བྱས་ན། མ་བཏང་ཡག་ག་རེད་བཏང་ན་ག་རེ་ཟེར་ན་ཡང་ཉེས་པ་ཡོང་གི་རེད་ཅེས་འདི་གསུང་གོ་བ་ཟེར། དམ་པའི་ཆོས་ཀྱི་སྤྱོད་པའི་ལུས་ཟེར་ན་ང་ཚོའི་ལུས་ཀྱི་ཁྱད་པར་བ་དེ་ཕྲན་ཚེགས་ཟིན་ག་རེ།

གནོད་པ་མ་བྱེད་ཅེས་ལུས་དེ་ཡག་པོ་བསྲུང། ལུས་དེ་ཡག་པོ་བསྲུངས་པའི་རྟེན་དེ་ནི་ལུས་དེའི་སྟེང་དུའང་སེམས་ཅན་དོན་རྒྱ་ཆེ་བོ་འགྲུབ་ཐུབ་རེད་བ། ལུས་ཇི་ཙམ་འཚོ་བ་དེ་སྲིད་དུ་སེམས་ཅན་དོན་རྒྱ་ཆེ་བོ་འགྲུབ་ཐུབ་རེད་བ། དེ་ཡིན་ཙང་ག་རེ། ད་དེ་ལྟར་བྱས་ན་སེམས་ཅན་གྱི་བསམ་པ་མྱུར་དུ་རྫོགས་པར་འགྱུར། དེ་འདྲའི་ལུས་དེའང་དགོས་པ་ཆུང་ཆུང་སྟེང་དུ་མ་བཏང་བ་བྱས་ལུས་དེ་བག་ཅིག་ཡག་པོ་བསྲུངས། ལུས་དེའི་སྟེང་དུ་སེམས་ཅན་གྱི་དོན་རྒྱ་ཆེ་བོ་ཅིག་གཞན་ལ་ཕན་ཐོགས་འབའ་ཞིག་གི་དོན་ཞིག་འགྲུབ་ཐུབ་པས་ན། ཨ་དེ་ལྟར་བྱས་ན་སེམས་ཅན་གྱི་བསམ་པ་མྱུར་དུ་རྫོགས་པར་འགྱུར། རེད་རེད་འདུག་བ་འདི་བྱས། འོག་ཏུ་བྱས། ད་འདི་ག་ཟེར་ན་ཨོ་ལ་སོ། དགོས་པ་ཆུང་ཆུང་གི་ཆེད་དུ་ལུས་བཏང་ན་འགྲིག་གི་མ་རེད་ཟེར་བ་ཞིག་འདི་རེད། དེ་རྗེས། ད་འདི་ནས་ག་ཟེར་ན། སྙིང་རྗེ། བསམ་པའི་སྒོ་ནས་དགོས་ག་ཟེར་ན་བསམ་པའམ་དུས་ཀྱི་སྒོ་ནས་ཡང་ལུས་དེ་བཏང་ཆོག་མ་ཆོག་སྐད་ཅིག་རེད། ད་འདི་ནས་མ་ག་ཟེར་ན། སྙིང་རྗེའི་བསམ་པ་མ་དག་པར་ལུས་འདི་གཏང་བར་མི་བྱ་སྟེ་སོགས་རེད། གང་ག་ཟེར་ན་དགོས་པ་ཕྲན་ཚེགས་ཆེད་ལུས་དེ་མ་བཏང་ཟེར་གྱི་འདུག་ད་ད་ལན་ག་རེ་ཟེར་ན། བསམ་པའི་སྒོ་ནས་འམ་ཡང་ན་དུས་ཀྱི་སྒོ་ནས། ག་ཟེར་ན། ཨ་ལུས་བཏང་ཆོག་མ་ཆོག་སྐད་དེ་རེད། སྙིང་རྗེའི་བསམ་པ་མ་དག་པར་ལུས་འདི་གཏང་བར་མི་བྱ་སྟེ་ད་ང་རང་ཚོ་རྒྱུད་ལ། སྙིང་རྗེ་དང་ལྷག་བསམ་ཧ་ལས་པའི་ཤུགས་ཆེན་པོ་མ་སྐྱེས་པ་དེ་སྲིད་དུ་ལུས་དེ་རྩ་བ་ཉིད་བཏང་ཆོག་གི་མ་རེད་གསུངས་དེ་བཏང་པས་ན་འོ་ལགས་སོ། ག་ཟེར་ན་དགོས་པ་དང་དགག་བྱ་གཉིས་ཡིན་ན་དགག་བྱ་ཆེ་བ་རེད། ག་ཟེར་ན། ང་ཚོ་མ་སུ་ད་ཅིག་དགོས་པ་རྒྱ་ཆེ་བ་བསྒྲུབ་མ་ཐུབ་བ་ཅིག་ཕྱོགས་གཅིག་ནས་སོ་སོའི་སྙིང་རྗེའི་བསམ་པ་དང་སྙིང་རྗེ་དང་ལྷག་བསམ་ཤུགས་ཆེན་པོ་མེད་པས་ན་ལུས་དེ་བཏང་པས་ན། གནས་སྐབས་ཀྱི་བཏང་ཐུབ་པའི་དབང་དུ་བཏང་ནས་ཕྱིས་སུ་འགྱོད་པ་སྐྱེ་ཡ་དེ་འདྲ།

ཡ། ད་འོ་ན་ག་འདྲ་ཅིག་ན། ཅི་ནས་འདི་དང་གཞན་དུ་ཡང་དོན་ཆེན་སྒྲུབ་པའི་རྒྱུར་གཏང་ངོ། ད་ཅི་ནས་ཀྱང་ཟེར་དུས་ང་ལ། འདི་དང་གཞན་དུའང་ཟེར་དུས་ང་ལ། ཚེ་འདི་དང་ཚེ་རབས་གཞན་དུ་གཞན་དུ་ཡང་སེམས་ཅན་གྱི་དོན་རྒྱ་ཆེ་པོ་འགྲུབ་ཡག་ཆེད་དུ་རྒྱུར་གཏོང་དགོས་རེད། དང་དུ་ན་སྙིང་རྗེ། ད་ལུས་བཏང་བའི་ས་མཚམས་ཟེར་ནས་མི་འདུག་ཨ། ཚེ་རབས་འདི་ག་རེ་མཚམས་ག་ནས་རེད་ཟེར་ན། ཕལ་ཆེར་མཐོང་ལམ་ཡིན་ས་རེད། མཐོང་ལམ་མ་ཐོབ་བར་དུ་བཏང་ཆོག་གི་མ་རེད། ད་ཡིན་ན། རིགས་འགའ་ཤས་ཧ་ལས་པའི་བྱང་སེམས་དབང་པོ་རྣོན་པོ། སྙིང་རྗེ་དང་ལྷག་བསམ་ཧ་ལས་པའི་ཤུགས་ཆེན་པོ་ཡོད་ན་ནི་ཡང་ག་རེ་ག་རེ་ཡོང་གི་ཡོད་ས་རེད་མ་གཏོགས་ཕལ་ཆེ་བ་དེ་ཡོང་གི་ཡོད་ས་མ་རེད། འོ་དུས་ཚོད་བྱས། བྱས་ཟེར་བྱས་དུས་ཚོད་མ་བྱས་ཡང་ཁྱེད་རང་ཚོ་མ་འོངས་པ་ལ་སྙིང་རྗེ་རེ་ཅིག་སྐྱེས་བྱང་ཆུབ་སེམས་རེ་ཅིག་རྩོལ་བཅས་དང་རྩོལ་མེད་མྱོང་བ་རེ་དེ་ཐོན་ཡོང་དུས་ཨང་ལུས་དེ་ཁ་ཐུག་བཏང་ཤོག་ཡ་ཉིན་གོ་རེ་བ་དེ་བཏང་ན་ཡང་བེད་ཅིག། ཆོས་ཉམས་ལེན་བྱེད་ཡག་གནད་འགག་མ་ཤེས་པ་རེད། ཅི་ན་བཏང་ན་དེ་ཡག་པོ་རེད་དེ་ཡིན་ནས་བཏང་ཡག་གི་ད་ཅིག་འོ་ལགས་སོ་ག་རེ་ཟེར་འོ་ད་ཅིག་ཅིག་བསམ་པ་ད་དོ་སོ་ཚང་མ་ཚང་ད་ག་ནང་བཞིན་དུས་ཀྱི་ཆ་ནས་ད་ད་བསྡད་འདུག་བསྡད་མི་འདུག་ཨང་གཙོ་བོ་ག་རེ་ཟེར་ན་དགོས་པ་ཆེན་པོ་གྲུབ་འདུག་གྲུབ་མི་འདུག་བརྟག་དགོས་རེད་འོ་དེ་ཡིན་ཙང་ག་རེ། དོན་ཆེན་འགྲུབ་པའི་རྒྱུར་གཏང་ངོ་ད་དེ་ཡན་ཆད་ག་ཟེར་ན་འོ་ཟང་ཟིང་གིས་འཁོར་དུ་བསྡུ་སྟངས་དེ་རེད་ཟང་ཟིང་དེ་ལ་ཅི་རེད་ཆོས་གོས་གསུམ་གཏོགས་ཅིག་སྦྱིན་མ་ཆོག་ཟེར་ད་ག་ནང་བཞིན་ག་རེ་འོ་ལགས་སོ་ལུས་བཏང་ཆོག་མ་ཆོག་སྐད་ཆ་ཅིག་བཤད་འདུག་ག་ད་དེ་སྐབས་སུ་ལ་ཡང་ཅིག་སྦྱིན་པ་དེ་ལ་ང་རྣམ་གཞག་མང་པོ་ཞིག་ཡོད་རེད་རྟེན་གྱི་ཆ་ནས་སྦྱིན་ཆོག་མི་ཆོག་ཡུལ་གྱི་ཆ་ནས་སྦྱིན་ཆོག་མི་ཆོག་བསམ་པའི་ཆ་ནས་སྦྱིན་ཆོག་མི་ཆོག

ཡང་དགག་བྱ་དང་དགོས་པ་གཉིས་ཀྱི་ག་རེ་ཆེ་འདུག་དགག་བྱ་ཆེ་བ་འདུག་པ་སོགས་ཤོག་དྲུག་གོ། འོ་བྱས་ཙང་ད་སྦྱིན་པའི་རྣམ་དབྱེ་དེ་ཚོ་ཧ་ལས་པའི་ལམ་རིམ་ཆེན་མོའི་ནང་ཡོད་ར་ཨ་ནི་ཁ་སང་ཁ་སང་སྔ་མ་སྐད་ཆ་བྱུང་སོང་ཧ་ལས་པའི་ཞིབ་ཞིབ་ཚགས་པོ་རྟེན་གྱི་ཆ་ནས་བསམ་པའི་ཆ་ནས་ཡུལ་གྱི་ཆ་ནས་ད་ཅིག་བཏང་ཆོག་མ་ཆོག་གི་རྣམ་དབྱེ་དཔེ་ཡག་པོ་ཡོད་པ་རེད་ད་དེ་ཚོའི་རྣམ་གཞག་དེ་ཚོ་ཤེས་ན་ཨ་ཉམས་ལེན་ག་རེ་བྱེད་ཉམས་ལེན་འདི་ག་རེ་ཟེར་ན་འགལ་བ་རྒྱུན་ནས་མེད་བསྡད་མཁན་ཅིག་རེད་པ་ད་ང་ཚོས་འགལ་བ་མཐོང་གི་འདུག་བ་ཕྱོགས་གཅིག་སྦྱིན་དགོས་རེད་གསུངས་སོང་ཡང་ཅིག་མ་སྦྱིན་གསུངས་འགལ་བ་རྒྱུན་ནས་མེད་པ་མཐོང་ཡག་བྱུང་དགོས་རེད་ད་དེ་ཚོ་ག་རེ་ཟེར་ན། ཨ་ནི་ཅིག་ལམ་རིམ་ཆེན་མོ་ཧ་ལས་པའི་དེ་ལ་ནང་བཞིན་ཕལ་ཆེར་རྒྱས་པོ་ཡོད་རྒྱུ་མ་རེད་བསམ་ས་རེད་གོ་བདེ་པོ་ཅིག་ད་འདོད་ན་བྱང་ས་རེད་ད་ག་ནང་བཞིན་བསླབ་བཏུས་དེ་ཚོའི་ནང་ཡོད་ཡོད་ཀྱི་རེད་དེ་ཡང་ཚིག་དེ་ཚོ་གོ་ཁག་པོ་དང་ཚིག་རིང་པོ་རབ་བསྟུན་འགྲོས་དང་ཨ་ནི་ཅིག་སྡེ་ཚན་དེ་ཚོའི་རྩ་བ་ཉིད་ནས་ཚུད་ཡང་ད་རྗེ་བདག་ཉིད་ཆེན་པོའི་ལམ་རིམ་ཆེན་མོའི་ནང་ཕར་ཕྱིན་དྲུག་དེ་ཚོ་ད་ཧ་ལས་པའི་རྒྱས་པོ་གསུངས་བཞག་འདུག་རྗེས་མ་ཁྱེད་རང་ལྟ་དེར་བ་ཡ་ད་དེ་ཡན་ཆད་ག་ཟེར་ཟང་ཟིང་གིས་འཁོར་དུ་བསྡུ་སྟངས་དེ་བྱས་ད་གཉིས་པ་དེ་ནི་མ་ག་རེ་ཆོས་ཀྱིས་འཁོར་དུ་བསྡུ་སྟངས་དེ་རེད་པ་ད་ག་རེ་ཟང་ཟིང་དང་ཆོས་ཀྱིས་བསྡུ་བ་གཉིས་སྤྱིར་བཏང་ས་བཅད་ལོགས་སུ་ལོགས་ཕྱེ་ནས་འདྲི་སྲིད་རེད་བ་ད།

ཆོས་བསྡུ་སྟངས་བ་ཆོས་བསྟན་ནས་བསྡུ་དགོས། ཆོས་བསྟན་ནས་བསྡུ་བ་ལ་དང་པོ་ཆོས་བསྟན་སའི་གང་ཟག་དེ་ལ། ཨན་ཅིག་ག་འགྲུལ་དགོས་མི་རྟག་པར་ང་ཚོ་ཆོས་ཟེར་ཡག་དེ་ཡིན་གཅིག་མིན་གཅིག། ཅིག་བྱ་བཟང་བཀྲལ་ཡ་ཡིན་སྲིད་མ་རེད་པ་ཆོས་ཟེར་ཡག་དེ་བའང་ནི་ཅིག་ཐུང་ཟད་ལ་ཆོས་བཤད་ཡ་དེ་ཡོང་དགོས་སྲིད་མ་རེད་གཙོ་བོ་ག་རེ་ཟེར་ན་མ་གསོལ་བར་ནི་ག་རེ་མི་བྱ་བ་ཟེར་ཡག་དེ་ཕྱོགས་གཅིག་ནས་ཆོས་ཉན་མཁན་གང་ཟག་ཁོ་རང་གི། ཨན་ཅིག་བསམ་པ་དང་མང་པོ་བརྟག་དཔྱད་བྱེད་དགོས་སྲིད་རེད་བྱས་ཙང་ད་ག་རེ་རེད།

ཁྱད་པར་ཞིག་རེད་དོ། དེ་ཡིན་ཙང་ད་ཆོས་བསྟན་སའི་གང་ཟག་དེ་ལ་ལུས་ཀྱི་སྤྱོད་ལམ་ངག་གི་ད་ལུས་ཀྱི་སྤྱོད་ལམ་ད་ག་ནང་བཞིན་ཀུན་སློང་དེ་ཆ་ཚང་ག་རེ་དགོས་པ་དེ་སྐད་ཆ་དེ་རེད། ད་འོ་ན་ཆོས་དེ་ཆ་ཚང་རེད་བ་ཟེར་ན་ཆ་ཚང་མ་རེད། ད་ནམ་རྒྱུན་ང་ཚོས་ཅིག་གིས་ཆོས་མ་སྤྲད་པ་ཙམ་གྱིས་ག་རེ་རེད། ག་རེ་ཆགས་མ་རེད་ཟེར་ན་འོ་ལགས་སོ། ག་ཟེར་ན་བྱང་ཆུབ་སེམས་དཔའི་རྩ་ལྟུང་ནང་ག་རེ་རེད། ཆོས་ནོར་མི་སྟེར་བའི་རྩ་ལྟུང་ཡོང་གི་མ་རེད། ཆོས་མི་སྟེར་བའི་རྩ་ལྟུང་ཡོད་པ། ཆོས་མ་སྤྲད་པ་ཙམ་གྱིས་ག་ཟེར་ན། ག་ཟེར་ན་འོ་ལགས་སོ། ཆོས་མི་སྟེར་བའི་རྩ་ལྟུང་ཉེས་པ་ཡོང་གི་མ་རེད། ཆོས་མི་སྟེར་བའི་རྩ་ལྟུང་ཟེར་དུས་འོ་ལ། གང་ཟག་ཕ་རོལ་པོའི་ཆོས་དོན་གཉེར་ཡོད་པ་བྱས་དེ་ཡང་ཁོ་རང་གི་བློ་དང་འཚམས་པའི་ཆོས་ཆོས་ཅིག་ཁོས་དོན་དུ་གཉེར་དེ་མ་བསྟན་ན། ག་རེ། ཆོས་ནོར་མི་སྟེར་རྩ་ལྟུང་ཡོང་གི་རེད་མ་གཏོགས་ཁོས་ཆོས་དོན་གཉེར་ཡོད་ན་ཡང་ཁོའི་བློ་དང་མ་འཚམས་པའི་ཆོས་ཅིག་ཨང་གོ་ཟིག་ཁོ་རང་གནང་ནས་ཁོ་རང་སྤྲད་རོགས་གྱིས་ཟེར་ནས་དེ་མ་སྤྲད་ན་ག་རེ། ག་ཟེར་ན། ཉེས་པ་ཡོང་བ་མ་རེད་གལ་སྲིད་ཡང་དེ་འདྲའི་ཆོས་བློ་དང་མ་འཚམས་པའི་ཆོས་སྤྲད་པ་ན་ཡང་འོག་ལ་ག་ཟེར་ན། མ་སྦྱངས་སྟོང་ཉིད་སྟོན་པའི་ཉེས་པ་དེ་འདྲ་ཡོང་སྲིད་ཀྱི་རེད་བ། འོ་དུས་རེད། ད་ག་རེ་ཟེར་ན་སྤྱོད་ལམ་གང་འདྲའི་སྐོར་ཟེར་ན་མ་གུས་པ་ལ་ཆོས་མི་བཤད། ད་དེ་རེད། ད་གཅིག་གཙོ་བོ་ག་རེ་ཟེར་ན་ཆོས་དང། གཉིས་པ། གཙོ་བོ་ཆོས་ལ་གུས་པ་ཡོད་མེད་བལྟ་དགོས་རེད་བ། དེ་ན་ནས་ཀྱང་ཆོས་སྟོན་མཁན་གང་ཟག་ཁོ་རང་གུས་པ་ཡོད་མེད་བལྟ་དགོས་རེད་སྐད་ཆ་དེ་རེད། མ་གུས་པ་ལ་ཆོས་མི་ད་མདོར་ན་ཆོས་དང་ཆོས་སྨྲ་བ་གཉིས་ཀ་ལ་གུས་པ་བསྐྱེད་དགོས་རེད་ནམ་ཡང་ང་ཚོས་ལམ་རིམ་གང་དུ་ལ་ཆོས་ཉན་ཚུལ་བཤད་ཡོང་དུས་ང་ལ་འོ་ལགས་སོ། འོ་ལགས་སོ། ཆོས་དང་ཆོས་སྨྲ་བ་ལ་གུས་པ། ཆོས་ཆོས་ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བསྐྱེད་པ། ཨ་ནི་ཉན་ཚུལ་དངོས་སོ། དང་པོ་ཆོས་ཐོས་པའི་ཕན་ཡོན་བསམ་པ། ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བསྐྱེད་པ་ཟེར་དུས་འོ་འདི་དགོས་རེད། མ་གུས་པ་ལ་ཆོས་མི་བཤད། གང་ཟེར་ན་ཆོས་བཤད་ན་དགོས་པ་བསྒྲུབ་ཡག་པ་མ་རེད་འདི་ལྟ། མི་ན་བཞིན་དུ་མགོ་དཀྲིས་དང་ད་ནང་བཞིན་ཆོས་ཀྱི་ང་ཚོ་མ་གསུང་ཅིག་ཆོས་འབྲེལ་ལ་བསྡད་ཡོང་དུས་ང་ལ་སོ་སོའི་མགོ་ལ་སོགས་པ་དེ་འདྲས་མི་ན་བཞིན་དུ་མགོ་ལ་རས་དཀྲིས་ཡག་དེ་ཚོ་རུང་གོ་བ་མ་རེད་མི་ན་བཞིན་དུ་མགོ་དཀྲིས་དང་ད་དམིགས་བསལ་གྱི་ཚ་བ་ཆེ་པོ་དེ་འདྲས་ཡོད་ན་ནི་ཡང་མགོ་ལ་རས་དཀྲིས་ཡག་ལ་ད་ནང་བཞིན་ཉི་གདུགས་གཡོག་དེ་ཚོ་དམིགས་བསལ་རེད་བ་དེ་དེ་མ་གཏོགས་པའི་ཉི་མའི་ཚ་བ་མེད་ཨ་ནི་ད་ནང་བཞིན་མགོ་ལ་ན་ཚ་ཅིག་མེད་དེ་ཨ་ནི་མགོ་ལ་རས་དཀྲིས་ཡག་དང་ཞྭ་མོ་གོན་བསྡད་པས་ན་ཁོ་མ་གུས་པ་ཡིན་ཙང་མི་ན་བཞིན་དུ

ད་དེ་ནས་ཨ་ནི་གདུགས་དང་འཁར་བ་མཚོན་ཐོགས་དང་ཟེར་ནོ། ད་ཡང་གསུངས། དཔེ་ཅི་ང་ཚོ་ཞིག་ཆོས་ཞུ་ཡོང་དུས་ང་ལ་ལག་པ་གདུགས་གདུགས་ཉར་བསྡད་པ་དེ་ཚོ་རེད། ཡང་འཁར་བ་དང་ད་ནང་བཞིན་མཚོན་དེ་རྣམས་ལག་པ་ཉར་བསྡད་པ་ཡིན་ན་དེ་རུ་ཆོས་བཤད་ཆོག་གི་མ་རེད། ཆོས་ཉན་དུས་ང་ནམ་རྒྱུན་ང་ཚོ་ཆོས་ཉན་འདུག་སེ་ཉན་དགོས་ཡག་ཡོང་གི་འདུག་སྤྱོད་ལམ་འདུག་སེ་ཡང་ན་ག་ཟེར་ན་ཞི་ཞིང་དུལ་བ་བྱས་སྡོད་ཡག་མ་གཏོགས་པའི་ལག་པ་ལ་ཅ་ལག་རིགས་འདྲ་མི་འདྲ་འཁྱེར་བསྡད་པ་དེ་ཚོ་རེད་ཡང་འཁར་བ་ཟེར་ན་འདུག་སེ། ཅིག་གིས་རྒན་པོ་བརྟེན་ས་འདི་རེད་བ་ད་ནང་བཞིན་མཚོན་རེད་བ་གྲི་རེད་བ་དེ་རྣམས་ལག་པ་འཁྱེར་ཏེ་དེ་འདྲ་ནི་ཆོས་སྟོན་ཆོག་གི་མ་རེད་གདུགས་དང་འཁར་བ་མཚོན་ཐོགས་དང། དག་ན་ཤེས། མགོ་བོ་གཡོགས་པ་དག་ལ་མིན། ག་ཟེར་ན། མགོ་བོ་གཡོགས་པ་དག་མགོ་བོ་གཡོགས་པ་དག་ལ་མིན་ཟེར་ད་འདི་རེད། ཉི་གདུགས་ལ་སོགས་པ་དག་དེ་འདྲའི་ཡང་ཚ་བ་ལ་སོགས་དེ་འདྲའི་རྐྱེན་མེད་ན་མགོ་ལ་ཅིག་གཡོགས་སྡོད་ཡག་དེ་འདྲ་ཡོང་གི་འདུག་བ། འོ་དེ་འདྲ་ག་ཟེར་ན་གཡོག་ཆོག་གི་མ་རེད་མགོ་གཡོགས་པ་དག་ལ་མིན་སྒང་ག་འདི་ག་མི་ན་བཞིན་དུ་མགོ་ལ་དཀྲིས་པའི་སྐད་ཆ་རེད་འདུག་ད་ལན་ག་རེ་མགོ་ལ་གཡོག་པའི་སྐད་ཆ་རེད་ད་མགོ་ལ་གཡོག་ཟེར་མགོ་ལ་ཉི་གདུགས་དང་ཞྭ་མོ་དེ་འདྲ་རེད་པ། མགོ་གཡོགས་པ་དག་ལ་ཡང་དག་ལ་མིན་ཟེར། འདི་ག་ཟེར་ན་ལུས་ཀྱི་སྤྱོད་ལམ་ལྟ་བུ་ཞིག་རེད། ད་དེ་ནས་བསམ་པའི་ཆ་ནས་གང་ཟག་འདིར་བསྟན་ཆོག་མི་ཆོག་ཟེར་ན་དམན་ལ་ཟབ་དང་རྒྱ་ཆེ་དང་སྐྱེས་པ་མེད་པར་བུད་མེད་མིན། ད་གང་ཟག་ག་ཟེར་ན་བསམ་པ་དམན་པོ། བློའི། དབང་པོ་དམན་པོ། དབང་པོ་དམན་པོ་དེ་ཚོ་ལ་ག་ཟེར་ཟབ་པ་དང་རྒྱ་ཆེའི་ཆོས་འཆད་ཆོག་བ་མ་རེད་ཡང་དེ་རེད། དེ་བསྟན་པས་ན་གང་རེད་མ་སྦྱངས་སྟོང་ཉིད་བསྟན་པའི་ཉེས་པ་ཡོང་གི་རེད་བ། དབང་པོ་མ་བྱང་བའི་གང་ཟག་དེ་ལ་སྟོང་པ་ཉིད་བསྟན་སོང་ན། མ་སྦྱངས་སྟོང་ཉིད་བསྟན་པའི་ཉེས་པ་ཡོང་གི་རེད་ཁོ་ཆད་མཐར་ལྷུང་ཡག་ཉེན་ཁ་རེད་འགའ་ཅི་གཙོ་བོ་འདི་རེད། ཁོ། སྟོང་པ་ཉིད་ཟེར་དེ་བློ་རྒྱུན་མ་བྱང་བའི་གང་ཟག་ཅིག་ལ། སྟོང་ཉིད་ཟེར་དང་པོ་དེ་བསྟན་བཞག་པས་ན། ལ་ཆ་ཚང་མི་འདུག་བསམ་བསམ་ལས་རྒྱུ་འབྲས་རེད་ད་ནང་བཞིན་ཨ་དགེ་སྡིག་སྤང་བླང་ལ་སོགས་པ་ཆ་ཚང་མི་འདུག་བསམ་བསམ་བྱས་ནས་ཨ་ལས་འབྲས་སྐུར་བ་བཏབ་ཡག་དང་ཆད་མཐར་ལྷུང་ཡག་ཉེན་ཁ་ཡོད་ཙང་མ་སྦྱངས་པ་ལ་སྟོང་ཉིད་བསྟན་ཆོག་མ་ས་འདི་རེད་དེ་ཡིན་ཙང་དམན་པ་གང་ཟག་དབང་པོ་དམན་པ་དེ་ཚོ་ལ་ག་རེ་ཟབ་པ་དང་རྒྱ་ཆེ་བའི་ཆོས་དཔེར་ན་ཐེག་དམན་གང་ཟག་ལགས། འོ་ལོ་ཐེག་པ་དམན་པའི་གང་ཟག་ལ་རྒྱ་ཆེ་བ་བྱང་ཆུབ་སེམས་ཉམས་ལེན་དེ་བསྟན་དུས་པ་ན་ཁོ་བློར་འཇུག་མ་རེད་པ་ཨོ་འདུག་སེ་དམན་ལ་ཟབ་དང་རྒྱ་ཆེ་དང་འདི་བསྟན་ཆོག་མ་རེད་པ་འདི་བྱས་ག་ཟེར་ན་དབང་པོ་དམན་པ་ལ་ཨ་ནི་ཆོས་ག་ཟེར་ན་ཟབ་པ་དང་རྒྱ་ཆེའི་ཆོས་བསྟན་རྒྱུ་བ་མ་ད་ཟབ་པ་ཟེར་དུས་པ་ལ་སྟོང་ཉིད་ལྟ་བུ་བྱས་རྒྱ་ཆེ་བ་ཟེར་དུས་པ་ལ་དམན་པ་ཉན་ཐོས་ཀྱི་རིགས་ཅན་རང་རྒྱལ་རིགས་ཅན་དེ་ཚོ་ལ་ཨ་རྒྱ་ཆེ་བ་བྱང་ཆུབ་སེམས་ཉམས་ལེན་བསྟན་ཆོག་མ་རེད་དེ་བྱས་དམན་ལ་ཟབ་དང་རྒྱ་ཆེ་དང་དེའང་བསྟན་ཆོག་མ་རེད་སྐྱེས་པ་མེད་པར་བུད་མེད་མིན་ད་ང་ཚོ་ཆོས་གྲོགས་མཉམ་དུ་སྐྱེས་པ་ཅིག་མེད་པས་ན་བུད་མེད་རྐྱང་པར་ཆོས་བསྟན་ཆོག་བ་མ་རེད་སྤྱིར་ནས་དགེ་སློང་གཅིག་ན་ད་དེ་བར་བུད་མེད་ལ་བག་བྱ་ན། དཔེར་ན་བུད་མེད་དགེ་སློང་མ་ལྟ་བུ་ཡིན་ན་སྐྱེས་པ་མེད་པ་ལ་བུད་མེད་ག་ས། བུད་མེད་མེད་པ་ལ་སྐྱེས་པ་རྐྱང་པར་ཆོས་སྟོན་ཆོག་གོ་མ་རེད། དེ་ག་ས་ན་ཡང་དགག་བྱ་ཆེ་བ་ཡོད་པར་སོགས་རེད། གོ་སོང། ད་དེ་ན་ག་ས་ན་ང་ཚོ་སྦྱང། དགེ་སློང་གི་ད་ལྟུང་བ་ན་གཅིག་འདི་འོང་རེད། ཁྲིམས་གྲོགས་མེད་པར་ཆོས་སྟོན་པ་ཟེར་དེ་རེད། ཁྲིམས་གྲོགས་མེད་པའི་ག་ས་ན་འོ་ལགས་སོ་དགེ་སློང་མ་ཡིན་ན་རེད་ཁྲིམས་གྲོགས་མེད་པ་ན་བུད་མེད་ལ་ཆོས་སྟོན་ན་རྩ་ལྟུང་བྱེད་ཀྱིན་གོ་རེད་རྩ་ལྟུང་མ་རེད་ད་ལྟུང་བ་བྱེད་ཀྱིན་གོ་རེད། ག་ས་ན་དེ་ན་འབའ་ཞིག་པ་དགུ་བཅུ་ན་དེ་གཅིག་འོང་བ་རེད། ད་ཁྲིམས་གྲོགས་མེད་ཟེར་ན་ཧ་གོ་འདུག་བ། དཔེར་ན་ད་ཅིག་སྐྱེས་པ་རྒྱུན་མེད་པར་བྱེད་ད་བུད་མེད། ད་ཅིག་རྐྱང་པར་ག་ཟེར་ན་ཆོས་བསྟན་ཆོག་གོ་བ་མ་རེད་དཔེར་ན་ག་ས་སྐྱེས་པ་ཅིག་སྐྱེས་པ་ཅིག་སྐྱེས་པ་མེད་པ་ན་སྐྱེས་པ་གཞན་དག་མེད་པར་བུད་མེད་རྐྱང་པར་ཆོས་སྟོན་ཆོག་མ་རེད་ཡང་བུད་མེད་དགེ་སློང་མ་ལྟ་བུ་ཡིན་ན་འོ་ལགས་སོ་བུད་མེད་གཞན་མེད་པར་སྐྱེས་པ་རྐྱང་པར་ཆོས་སྟོན་ཆོག་གོ་མ་རེད་དེ་བྱས་པས་ན་ག་རེ་ཚུལ་ཁྲིམས་ཉམས་ཀྱི་ཡོག་རེད་གསུངས་རེད་སྐྱེས་པ་མེད་པར་བུད་མེད་མིན། ཡང་དེའི་རྗེས། ད་དམན་དང་མཆོག་གི་ཆོས་རྣམས་ལ་མཚུངས་པར་གུས་པས་སྤེལ་བར་བྱ། ད། ད། མདོར་བསྡུ་ན་གང་ཟེར་ན། དམན་དང་མཆོག་གི་ཆོས་རྣམས་ལ་མཚུངས་པར་གུས་པས་ཀུན་ཏུ་སྤྱད། མདོར་བསྡུ་ན། དམན་དང་ཟེར་དུས་གང་ཟག་དབང་པོ་དམན་པ་དང་གང་ཟག་མཆོག་གི་རང་རང་གི་བློ་དང་འཚམས་པའི་ཆོས་དེ་གང་ཟེར་ན་སྤྱད་དགོས་རེད་མ་གཏོགས་དེ་མ་ཡིན་པའི་ཆོས་གཏན་ནས་འགྲིག་གི་མ་རེད་སྐད་ཆ་དེ་ཡིན་ཟེར་བ། དམན་དང་ཟེར་ན་དབང་པོ་དམན་པ་མཆོག། ཟེར་དུས་དབང་པོ་མཆོག་དེ་རྣམས་ཀྱི་ཆོས་རྣམས་ལ་མཚུངས་པར་བྱས་པ་སོགས་དང། བློ་ཡུལ་གང་ཟེར་ན་བསམ་པ་དང་མཚུངས་པ་དེ་དང་མཐུན་པ། བློ་དམན་པ་ལ་ཆོས་དམན་པ་ལའང་ན་ཞིང་བློ་མཆོག་ལ་ག་རེ་ཆོས་ཆེ་བ་ཞིག་མ་གཏོགས་བློ་མཆོག་གི་གང་ཟག་ལ་ག་རེ་ཆོས་དམན་པ་བྱེད། བློ་དམན་པའི་གང་ཟག་ལ་ཆོས་མཆོག་བྱས་པ་ན་ད་བྱེད་མཁན་གང་ཟག་དེ་མི་མཁས་པ་ཆགས་པ་འོ་དེ་ཚོ་རེད།

ད་འདི་སྐད་སྒྲ་སྙན་གང་བྱེད་ཆོག་འདི་རེད། མདོ་དང་སྔགས་ཀྱིས་འདྲིད་མི་བྱ་རྣམས་ཡུལ་ལུང་མང་པོ་དྲངས་རེད། མདོ་དང་སྔགས་ཀྱིས་འདྲིད་མི་བྱ་ཟེར་ག་རེ་ཟེར་ན། དཔེར་ན་གཅིག་གིས་འདྲིད་ཟེར་དུས་ང་ལ་བསླུ་བྲིད་བྱས་པའི་སྐད་ཆ་རེད་འདུག། དཔེར་ན་གཅིག་གིས་མདོ་ཉམས་ལེན་བྱེད་ཀྱི་གང་ཟག་གཅིག་གིས་ཨ་ང་རང་ཚོ་ལ་མདོའི་སྐད་ཆ་དྲིས་ནས་ད་མདོ་ཉམས་ལེན་དཔེར་ན་བྱང་ཆུབ་སེམས་ཉམས་ལེན་ག་འདྲ་བྱེད་དགོས་རེད་དམིགས་རྣམ་གང་འདྲ་སྐྱོང་དགོས་རེད་བྱང་ཆུབ་སེམས་ཀྱི་དཔེ་ཅིག་ད་མན་ངག་གི་བརྒྱུད་པ་རེད་ག་རེ་ག་རེ་སྐད་ཆ་དྲིས་ཏེ་འོང་ན་ད་ཁོ་ལ་འདི་མ་བཤད་བྱས། ཡང་ག་ཟེར་ན་སྔགས་ཀྱི་ཉམས་ལེན་དུ་འདི་བཤད་རྒྱུ་ཡ་དེ་འདྲ་དེ་བཤད་ན་མདོ་དང་སྔགས་ཀྱིས་བྲིད་སོང་གོ་འདུག་བྱ་བཏང་བྱེད་ཀུན་འདུག་ཡང་སྔགས་ཀྱི་ཉམས་ལེན་ཞེས་པས་ཚད་མཐོ་པོ་སྐད་ཆ་དྲིས་མཁན་གཅིག་ལ་ཡང་དེ་མ་བཤད་བྱས་ཡང་གཞན་དག་ག་ཟེར་ན་ཡང་ཅིག་དེ་ལས་ག་ཟེར་ན་ཅིག་ཨོ་ལ་ཟེར་མདོ་ཕྱོགས་ཀྱི་ཆོས་རེད་བ་བཤད་ཡ་དེ་འདྲ་ཨོ་དེ་ག་ཟེར་ན་མདོ་དང་སྔགས་ཡི་ནང་ཕུན་ཚུན་འདྲིད་ཡ་དེ་གཅིག་རེད་གོ་སོང། མ་འདོར་བའི་བའི་རྫས་དཔེར་ན་མི་གཅིག་བྱང་ཆུབ་སེམས་ཉམས་ལེན་ག་འདྲ་རེད་འདི་གང་ཞིག་ཅིག་མ་ཅིག་ལམ་ཅིག་ཅིག་ཟེར་དུས། འོ་ད་མ་ལབ་བྱས་འདི་སྔགས་ལུགས་ཀྱི་བསྐྱེད་རིམ་དང་རྫོགས་རིམ་གྱི་རྣམ་གཞག་འདྲ་ཅིག་བཤད་དེ་བས་ན་ཡང་ག་རེ་བྱས་སོང་སྔགས་ཀྱིས་མདོ་བྲིད་སོང་འདི་རེད་འདི་བྲིད་ཆོག་པ་མ་རེད། ཡང་གང་ཟེར་ན་འོ་ལགས་སོ། སྔགས་ཉམས་ལེན་ཅིག་གང་ཟག་ཅིག་ཚད་མཐོ་པོ་ཅིག་སླེབས་པའི་གང་ཟག་ཅིག་སྔགས་སྐོར་དྲིས་བསྐྱེད་རྫོགས་ལམ་དུ་སྐད་ཆ་དྲིས་དུས་ཡང་འོ་དེ་བྱང་ཆུབ་སེམས་ལྟ་བུ་དག་ན་ངེས་འབྱུང་བསམ་པ་འདྲ་འགྲེལ་བཤད་བརྒྱབ་དེ་བས་ན་འདི་ག་རེ་ཟེར་ན་ག་རེ་བྲིད་སོང།

བྱང་ཆུབ་སེམས་ཀྱི་ཁོ་རང་མདོའི་ཉམས་ལེན་རེད། མདོའི་ཉམས་ལེན་ཁོ་རང་ག་རེ་ཟེར་ན་མདོའི་ཉམས་ལེན་དེ་བྲིད་སོང་ཁོ་རང་ཁོ་རང་བྲིད་སོང་ག་ཟེར་ན། དངོས་འབྲེལ་བྱས་ན་བྱང་ཆུབ་སེམས་མན་ངག་རྒྱུན་དང་དག་སྣང་བཞིན་དམིགས་རྣམ་སྐྱོང་སྟངས་དང་ཚུལ་བཞིན་བཤད་པ་རེད་ད་འདི་མ་བཤད་པའི་ཕྱིར་ཚིག་འདི་འདྲའི་སྟོན་བཤད་འགྲིག་རེད་ཟེར་དུས་ལ་ད་ག་རེ་ཟེར་ན། ཆུང་ཆུང་འདི་དེ་ག་རེ་ག་རེ་བྲིད་སོང་ད་ཆེན་པོ་དེ་བྲིད་ཤོར་སོང་མདོ་ཁོ་རང་ཁོ་རང་བྲིད་པ་སོ་ཆགས་འདུག་བ་འདི་རེད་ད་སྔགས་ལའང་གཅིག་པ་རེད་སྔགས་ཀྱི་བསྐྱེད་རྫོགས་ལམ་མདོ་སོགས་སྐད་ཆ་དྲིས་ཡོང་དུས་ལ་དེ་མ་ལབ་བྱས།

སོ་སོ་འདི་ཕལ་ཆེར་ཕལ་ཆེར་རྒྱ་འདི། གང་ལ་གང་ཚང་ཕན་ཐོགས་འདུག་རེད་པ། དེ་བྱས་ན་ཨ་མྱེས་མ་རྒྱུས་མ་ཆེ་བཞུགས་ལོ་ཡག་དེ་རེད་ཞུ་མ་སྐྱེ་གི་རེད་པ། ཨ་ནི་ཁྱེད་རང་ཚོ། ཅིག་དེ་དེ་དེ་དེ་མ་འོངས་པ་ཕན་ཐོགས་ས་རེད་བསམ་ས་ཡོད་ན་ནི། ད་ལྟའི་རྒྱལ་ས་ཆེན་པོ་ཞེས་བ་ལ་ད་ག་ལ་ཁོ་རང་བཤད་བཤད་ཡོད་རེད་དེ་དེ་ཕན་ཐོགས་ས་མ་རེད་བསམ་ས་ཡོད་ན་ནི། ཨ་ཁྱེད་རང་ཚོ་སོ་སོ་འདི་གི་འདི་གི་ཅིག་རེད་པ། ཡ་དེ་བྱས་ད་ང་ཚོ་མཚམས་ག་བ་ལས་བ་རེད་ཟེར་ན། ཕལ་ཆེར་དེ་ཡིན་པ་ག་ས།

དེ་བྱས། ཨང་ལྷག་པར་དུ་ད་ཅིག་ལུས་ཟེར་དེ་ཚོ་ང་རང་ཚོ། ཅིག་སུ། ད་ཅིག། བསམ་པ་མ་བྱང་པ། ཨང་དེ་འདྲས་ན་ལུས་བཏང་ཆོག་མ་རེད། ལུས་བཏང་ཡང་མཚམས་དེ་འདྲ་ཅིག་མཚམས་བཏང་དགོས་རེད་ཟེར་དེ་ཅིག་ཡོང་གི་འདུག་ག་དེ་བྱས། ད་དེ་ནས་མ་ག་ཟེར་ན། ཆོས་ཀྱིས་ད་བསྡུ་སྟངས་དེ་རེད། ཆོས་ཀྱིས་བསྡུ་སྟངས་དེ་ལ་དང་པོ་ག་ཟེར་ན། ཆོས་བཤད་སའི་གང་ཟག་དེ་དེ་སྤྱོད་ལམ་དང་དེ་ཚོ། ཨང་ག་རེ་ག་རེ་ཅིག་དགོས་མེད་དེ་ཚོ་རེད་བ་མ་གུས་པ་ལ་ཆོས་མི་བཤད་དེ་ནས་མ་ག་ཟེར་ན། ཆོས་ཉན་མཁན་གང་ཟག་གི་ད་ཅིག་སྤྱོད་ལམ་ག་འདྲ་ག་འདྲ་དགོས་མེད་དེ་ཚོ་ཅིག་དེ་ཚོ་རེད། དེ་བྱས། ད་དེ་ནས། འདི་བཞིན་འོ་འདུག་ད། མ་འོངས་པར་ད་སུ་སུ་ཡིན་ན་ང་ཚོ་མིར་ཆོས་བཤད་ཡ་དགོས་ཀྱི་རེད་པ་ད་ཁྱེད་ཡོང་ང་རྡོ་རྗེ་ཆ་ཚང་ང་ཚོ་ཆུ་ལོག་ལ་ངེས་དགོས་ཡོད་ཟེར་རེད་དཔེར་ན་ཆེ་གེ། དམན་པ་ལ་ཨ་ནི་རྒྱ་ཆེ་བའི་ཆོས་བཤད་ཡ་དེ་འདྲ་ཨ་ནི་ད་ག་ནང་བཞིན་ག་རེ་ཟེར་ན་རྒྱ་ཆེན་ཆོས་ཀྱི་སྣོད་གྱུར་པ་ལ་ག་རེ་དམན་པའི་ཆོས་བཤད་ཡ་དེ་འདྲ་བྱས་ན་ཨ་ནི་གང་ཟག་ག་ཟེར་ན་ཁམས་དང་བསམ་པ་ད་མ་ཤེས་པ་རེད་བ་བྱས་ན་ད་ཆོས་ག་རེ་བཤད་པ་ཡིན་ནའང་ཁོ་ཚོའི་ཁམས་དང་བསམ་པ་ཨ་ནི་ཁོ་རང་དེ་དང་མཐུན་པའི་ཐོག་ནས་ཆོས་བཤད་པ་གལ་ཆེ་བོ་ཡིན་ཟེར་རེད་དེ་བྱས།

ཨ་ཚེ་འདི་དང་ཕན་ཚེ་འདི་དང་ཕྱི་མ་ཕན་ཆད་ཁོ་རང་ཞིག་ཨ་ཅིག་ལམ་འདི་འདི་བར་འགྲོ་ཡ་ཞིག་ཕན་ཐོགས་པ་ཤོག་མ་མཐའ་ལ་ཡང་ཀུན་སློང་འདི་འདྲ་ཞིག་བཟོ་དགོས་ཟེར་ཞེས་སྤྱོད་པ་ཡོངས་སུ་འདོར་མི་བྱ་ཟེར་དེ་ལ་ཨ་ཅིག་ཆོས་ཉན་ཆོས་མར་བཤད་ཡོང་དུས་གང་ལ་ཀུན་སློང་བྱང་ཆུབ་སེམས་ཀྱིས་རྩིས་ཟིན་པ་ཞིག་གོ་དགོས་པ་ཞིག་རེད་མ་ནི་རང་དོན་ཡིད་བྱེད་བསམ་པའི་རྩིས་ཟིན་ཡ་དེ་འདྲ་ཨ་ལྷག་པར་དུ་ད་ཅིག་སོ་སོའི་གཏམ་སྙན་གྲགས་དང་ཨ་ད་ག་ནང་བཞིན་སོ་སོ་སྐད་གྲགས་ཆེ་བ་བྱེད་ཡ་ཆོས་བཤད་པས་ན

ད་གང་ལྟར་ཡང་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱིས་ཨ་ཆོས་ངོ་མ་གསུངས་པ་ནང་བཞིན་གྱི་ད་དེ་འདྲ་ཅིག་མར་བཤད་དགོས་རེད་ཟེར་གྱི་འདུག་བ་བྱས་ཙང་སྤྱོད་པ་ཡོངས་སུ་འདོར་མི་བྱ། ཁོ་ཆོས་བཤད་ཡ་དེ་སྤྱིར་བཏང། བཤད་ཡོང་དུས་གང་ལ་ཚིགས་བཅད་ཤོ་ལོ་ཀ་གཅིག་མ་གཏོགས་བཤད་ཡ་མེད་པས་ནི་ཀུན་སློང་བཟང་པོའི་ཐོག་ནས་བཤད་པས་ན་ནི་ཞེ་པོ་ཕན་ཡོན་ཆེ་པོ་ཡོད་ས་རེད་ཧ་ལས་པའི་ཕན་ཡོན་ཆེ་པོ་ཡོད་ས་རེད་ད་འདི

ཅིག་སོ་སོ་ལ་དཔེ་ཅིག། མན་ངག་གི་རྒྱུན་དང་ད་ག་ནང་བཞིན་རྨིས་རྣམ་སྐྱོང་སྟངས་ཡག་པོ་ཅིག་སྐད་ཆ་དྲིས་དུས་གང་ལ་དེ་ཕར་ཡག་པོ་ཅིག་གསལ་བཤད་མ་བྱས་པ་བྱས་ཨ་འདི་གཅིག་གིས་གཅིག་བགྲང་ཞེས་འགྲིག་གི་རེད་ཟེར་ཡ་འདི་འདྲ་དཔེར་ན་བྱང་ཆུབ་སེམས་མཆོག་རིན་པོ་ཆེ་ཧང་དེ་འདོན་ཞེས་འགྲིག་གི་རེད་ཨ་འཁྱང་དག་ནང་དགོན་ཆོས་གོ་ལ་ཚིག་ལབ་ཡིན་ན་ད་ཁོ་བོ་བྲིད་པ་རེད་ད། བྲིད་ཟེར་དུས་ཨང་ག་རེ་བསླུ་བྲིད་བྱས་པའི་སྐད་ཆ་ཅིག་རེད་པ་དངོས་གནས་བྱས་ན་ཁོ་རང་གི་ཉམས་ལེན་ཇི་མ་ཇི་བཞིན་ཕར་སྟོན་དགོས་རེད་པ་དེ་བྱས་ད་ག་ནང་བཞིན་སྔགས་ཀྱི་ཉམས་ལེན་ལྟ་བུ་སྐད་ཆ་དྲིས་དུས་གང་ལ་བསྐྱེད་རིམ་དང་རྫོགས་རིམ་གྱི་རྣམ་བཞག་དེ་ཚོ་ཕར་མ་བཤད་པ་བྱས་ཁྱེད་རང་སྔགས་བགྲང་འདོན་འགྲིག་རེད། ཨན་ཇི་ཞིག་ཡང་མ་རང་ཚེ་ས་འདོན་འགྲིག་རེད་ཟེར་དེ་འདྲ་ལབ་བཤད་པ་ཡིན་ན་ད་ག་ཟེར་སྤྱོད་པ་ག་ཟེར་ན་ཅིག་གི་མདོའི་ཉམས་ལེན་སྤུས་དག་པོ་ཡོད་དེ་ངེས་དེ་ཨན་ཅིག་གི་ཚིག་ཙམ་གྱིས་ཕར་བྲིད་བཞག་པ་རེད་སྔགས་ཀྱི་ཉམས་ལེན་སྤུས་དག་པོ་ཡོད་པ་དེ་ཚིག་ཙམ་གྱིས་ཕར་བྲིད་ནས་ད་མི་བསླུ་བྲིད་བྱེད་ནས་ད་གང་ཟག་ཕ་རོལ་པོ་བསླུ་བྲིད་བྱེད་པ་རེད་བ་དེ་འགྲིག་གི་ཡོད་ས་མ་རེད་བྱས་ཙང་མདོ་དང་སྔགས་ཀྱིས་བྲིད་མི་བྱ་ཟེར་ད་གང་ལྟར་ཡང་ཁོ་རང་གི་ཅིག་འདོད་པ་ནང་བཞིན་གྱི་ཡིད་ཚིམ་པ་ཆ་ཚང་མ་བྱུང་བ་ནས་གང་ལ་གང་ཚང་གི་འགྲེལ་བཤད་རྒྱག་ནས་ཨ་དེ་དེ་རེད་དེ་དེ་རེད་ཨ་དེ་དེ་རེད་ཅིག་དགོས་རེད་བ། པེ་ཅིང་མི་རྣམས་གྱོང་ད་ཡིན་ན་རེད་བསམ་སྟངས་ད་ཆ་ཚང་བག་ཡག་པོ་ཅིག་བསླབ་སྡོམ་ཡག་པོ་དགོས་ཟེར་བྱས་ཙང་དེ་མ་བྱས་ན་ཨ་འདི་རྣམས་ཀྱི་ཆ་འགྲོ་གོ་རེད་ང་ཚོ་ལས་སླ་བཅོས་བྱེད་ཀྱི་འདུག་ཨ་ད་ཅིག་བསྟོད་བཞིན་བྲིད་ཅིག་བགྲང་བཞིན་བྲིད་རེད་ཟེར་ཏིག་བྱས་པས་ན་ག་རེ་རེད་མདོ་དང་སྔགས་ཀྱིས་བྲིད་མི་བྱ་ཟེར་ཏིག་མདོ་དང་སྔགས་ཀྱིས་བྲིད་པ་ཆགས་འགྲོ་གོ་རེད་ད་གང་ལྟར་ཡང་བྲིད་མི་བྱ་གོ་གི་འདུག་ད་དེ་ནི་མ་ཕལ་ཆེར་འདི་ཡིན་ཟེར་རེད།

ཡག་འདི་བྱས། ཕ་རོལ་མ་དད་སྤང་ཡོང་དུས་ང་ད་དང་པོ་དགའ་འཕྲོ་ཆེ་ཡོད་ཟེར་ན་ད་ང་ཚོ་གཅིག་ལུས་ངག་གི་སྤྱོད་པ་དེ་གལ་ཆེ་རུ་ཞིག་འདུག་ག་མི་མ་དད་པ་སྐྱེ་སྲིད་ཡོད་ན་མེད་ན་དེ་གཙོ་བོ་ག་བ་སྐྱེ་གི་འདུག་ལུས་ངག་གི་སྤྱོད་པ་ད་ཅིག་ཆོས་དང་མི་མཐུན་པ་དང་ལུས་ངག་གི་སྤྱོད་པ་ད་ག་རེ་ཞི་ཞིང་མ་དུལ་བ་དེ་འདྲའི་བྱས་ཡོང་དུས་ཨང་གཞན་མ་དད་པ་སྐྱེ་གི་འདུག་ག་བྱས་ཙང་དེ་འདྲའི་གཞན་མ་དད་པ་ཨང་གཅིག་ལྷག་སྤྱིར་གང་ཟག་གཞན་དག་མ་དད་པ་སྤང་ཡང་ལྷག་པར་དུ་སོ་སོ་རང་ཉིད་ལ་རེ་བ་རྒྱག་གིན་སོ་སོ་རང་ཉིད་ཡིད་ཆེས་བྱེད་མཁན་ཡོད་རེད་པ་དང། སོ་སོའི་དགེ་ཕྲུག་ཡིན་ན་རེད་སོ་སོ་དང་གཅིག་ངའི་གཉེན་ཚན་ཡིན་ན་ཏིག་སོ་སོར་དཔེ་ཅིག་ཡིད་ཆེས་བྱེད་ད་དེ་ང་ཚོའི་བའི་ཆོས་ཀྱི་ལམ་སྟོན་གཅིག་ཡིན་ཟེར་ཡ་དེ་འདྲའི་ཅིག་ཁོ་རང་ཚོ་ཡིད་ཆེས་བྱེད་བསྡད་མཁན་དེ་ཚོ་ལ་ཨང་ཅིག་མ་དད་པ་ཡོང་ཡག་སྤྱོད་པ་དེ་བག་སྤང་དགོས་རེད། ད་སྤྱོད་པ་ག་འདྲ་རེད་ཟེར་ན་སོ་ཤིང་དང་ནི་མཆིལ་མ་དག་དོར་བ་ན་ནི་དགབ་པར་བྱ་ད་སོ་ཤིང་ཟེར་ན་ང་ཚོ་འདི་ཡིན་ཟེར་ཏམ་ཉོན་ཁ་ལག་ཟ་བའི་རྗེས་སོ་སོ་སྔོག་ཡག་གི་ད་ཤིང་རྒྱུག་པ་ཨོ་དེ་ཡིན་ཟེར་རེད

གཅི་ལ་སོགས་པ་གཅི་ལ་སོགས་པ་ཟེར་དུས་ང་ལ་གཅིན་པ་དང་དང་བཤང་གཅི་ལ་སོགས་པ་བྱེད་སོགས་བྱེད་ན་བཤང་བ་བཤང་བ་དང་དུག་སྲིན་འགུ་རུ་བ་ད་འདི་ག་ས་ག་ལ་དོར་རྒྱུ་ཡོད་པ་མ་ཟེར་ན་ང་རང་གི་ཐུན་མོང་ལོངས་སྤྱོད་བྱེད་རྒྱུའི་ཆུ་རེད་དེ་ནང་བཞིན་ཨན་ཐང་སྤང་རྩྭ་ཡིད་དུ་མ་དེ་འདྲའི་སྒང་ལ་དོར་རྒྱུ་ཡོད་པ་མ་རེད་འདི་དུག་ག་ལ་ཟེར་ན་སྨད་པའི་གནས་རེད་ཟེར་བ་འདི་དོར་བ་སྨད་ཨ་ཆུ་དང་ཐང་ལ་དོར་བ་སྨད་ཟེར་ད་ཁ་བཀང་བ་ད་འདི་ནས་མ་ག་ལ་ཟེར་ན་ཞལ་ལག་མཆོད་སྟངས་དེ་ཡིན་ཟེར་རེད་ཁ་ལག་ཟ་སྟངས་ཀྱི་རིམ་པ་ཐུགས་སོ་ཁ་བཀང་བ་དང་སྒྲ་བཅས་དང་ཁ་གདངས་ནས་ནི་བཟའ་མི་བྱ་ཨ།

ཨང་གཅིག་ཟ་ཧོར་ཟས་དུག་ཨང་ཡང་ཐེབས་ཐང་བྱ་གི་འདུག་བྱས་ཙང་ཁ་གདངས་ནས་ནི་བཟའ་མི་བྱ་ཟེར་དུས་ཟས་ཁ་ལ་མ་སླེབས་པའི་གོང་དུ་ཨང་ཁ་ཤིན་ཏུ་ཆེན་པོ་ཡར་གདངས་ཟ་ཡ་ཞིག་འདུག་ཨ་ཁ་གདངས་ནས་དཔེ་ཞིག་ཅིག་བསྡད་འདུག་འོ་འདི་ཟ་ཆོག་གོ་མ་ཁ་གདངས་ནས་ནི་བཟའ་མི་བྱ་འོ་འདུག་ཟེར་བྱས་ད་འདུལ་བའི་ནང་ལོགས་ང་ཚོས་ད་ཅིག་ཙུག་ཙུག་ཅག་ཅག་ཧུ་ཧུ་ཕུ་ལ་སོགས་པ་ད་ཟས་ཟ་ཡ་ཉེས་བྱས་མང་པོ་བྱུང་བ་དེ་ཚོ་རེད་དེ་ཚོས་ཨང་ཅིག་མ་གོས་པ་ཅིག་དགོས་རེད་གལ་ཆེན་དེ་རེད་འདུག་ཟེར། ད་རྐང་པ་བརྐྱངས་ཏེ་མི་འདུག་ཅིང་ད་འདུག་ན་འདུག་ལོ་རྐང་པ་བརྐྱངས་ཏེ་ཟེར་དུས་ང་ལ་ད་ང་ཚོ་ཅིག་ལམ་ཀ་གཡས་གཡོན་དེ་ག་བསྡད་པས་ན་འདི་དོ་ཀུ་བརྐྱངས་ཏེ་རྐང་པ་མར་བརྐྱངས་དེ་ནས་ཅིག་འདུག་ཨ་ལམ་ཀ་གཡས་གཡོན་དེ་ག་བསྡད་ཀྱི་འདུག་ཀུ་བརྐྱངས་ང་ནི་བསྡད་ཀྱི་འདུག་རྐང་པ་མར་བརྐྱངས་བྱས་འདུག་བསྡད་ཀྱི་འདུག་ད་སུ་ཤ་ནི་དེ་སུ་དྲག་པོ་ཡོད་ཀྱི་རེད་རྐང་པ་བརྐྱངས་ནས་ད་མི་ཅིག་མཐོང་ཅིག་མཐོང་སྣང་ལ་ཕྱི་འདུག་པ་ཕྱི་ལོགས་འདུག་པ་དུས་རེ་རྐང་པ་བརྐྱངས་ཨ་འདུག་བསྡད་ཨ་འདུག་མི་མཐོང་སྣང་མཛེས་པོ་ཅིག་མི་འདུག་ཨ་ད་ཁ་ནས་ལབ་ཀྱི་ཡོད་པ་མ་རེད་པ་སེམས་འདི་འདྲ་སུ་ནས་ཅིག་བསམ་ཁུར་བ་ལྟ་འདི་བསྡད་སྟངས་ཁྱད་མཚར་ཞིག་འདུག་དགེ་སློང་ཞིག་རེད་རབ་བྱུང་ཞིག་རེད་འདི་བསྡད་སྟངས་ཙམ་ཡང་ཤེས་ཀྱི་མི་འདུག་ཟེར་ཡ་འདི་འདྲ་ཡོང་གི་སུ་ཡོད་མ་ཤེས་ན་རྐང་པ་བརྐྱངས་རྐང་པ་གཉིས་ཀ་མར་བརྐྱངས་བྱས་ཨ་ཅིག་བསྡད་མཁན་ཞིག་འདུག་ཨ་ཨོ་འདུག་ཟེར་རྐུབ་བཀྱག་སྒང་བསྡད་པས་ནས་རྐུབ་བཀྱག་སྒང་འདུག་ཟེར་རྐང་པ་གབ་ཏུ་མར་བརྐྱངས་ཞེས་འདྲི་རེད་པ་རྐུབ་བཀྱག་སྒང་བསྡད་ཨང་རྐང་པ་མར་བརྐྱངས་འདུག་བསྡད་ཀྱི་འདུག་ཨ་ཨོ་འདུག་སུ་བསྡད་ཆོག་གོ་མ་རེད་བྱས་ཙང་རྐང་པ་བརྐྱངས་ཏེ་མི་འདུག་ཅིང་ཟེར།

ད་མལ་སྟན་གནས་དག་ཏུ་ཟེར་ད་དེ་འདྲའི་གནས་དག་ཏུ་བུད་མེད་གཞན་དང་གཅིག་མི་བྱ་ཟེར་དཔེར་ན་རབ་ཏུ་བྱུང་བ་ཅིག་ད་བུད་མེད་གཞན་ཟེར་ཡག་དེ་ལ་གཉིས་ཡོད་རེད་གོ་རྒྱུ། དཔེར་ན་ཁྱིམ་པ་བྱང་ཆུབ་སེམས་དཔའ་ཞིག་ན་བུད་མེད་གཞན་ཟེར་ཡག་དེ་རང་ཉིད་ཀྱི་ད་ཞིག་སྐྱེས་མ་ད་ཁོ་རང་ཞིག། ད་ཁྱིམ་པ་བྱང་ཆུབ་སེམས་དཔའ་བུད་མེད་ཉར་ཆོག་གི་ཡིན་ཙང་ཁོ་རང་བུད་མེད་ལས་གཞན་པའི་གང་ཟག་གཞན་དག་གིས་བུད་མེད་བདག་ཏུ་བཟུང་བའི་བུད་མེད་མཉམ་དུ་ཨང་ཅིག་བཞོན་པ། མཉམ་དུ་བཞོན་ཡག་དུད་འགྲོའི་དེ་ནང་བཞིན་ག་རེད་སྟན་གཅིག་ལ་འདུག་ཡག་རུང་གི་མ་རེད་གསུངས་རེད་བུད་མེད་གཞན་ཟེར་ཡག་དེ་ཁྱིམ་པ་བྱང་ཆུབ་སེམས་དཔའ་ལྟ་བུ་བྱས་ན་འདི་རེད་ད་རབ་བྱུང་བྱང་ཆུབ་སེམས་དཔའ་ལྟ་བུ་ཡིན་ན། བུད་མེད་གཞན་ཟེར་ཡག་དེ་ག་རེ་ཟེར་ན་རང་གི་ཉེ་དུ་མ་ཡིན་པའི་བུད་མེད་གཞན། ཉེ་དུ་བུད་མེད་དང་དུས་གཅིག་ཏུ་ག་རེ་ཟེར་ན་ཨང་ཅིག་ང་ཚོ་བཞོན་པ་གཅིག་བཞོན་ན་ནི་འགྲིག་བ་རེད་ཁོ་ག་རེ་ཟེར་ན་དགག་བྱ་ཡོད་མ་རེད་ད་ཉེ་དུ་མ་ཡིན་པའི་བུད་མེད་དེ་འདྲས་ཨ་ང་ཚོ་བཞོན་པ་གཅིག་ཏུ་བཞོན་ཡ་དང་དེ་ནང་བཞིན་སྟན་གཅིག་ཏུ་བསྡད་ཡ་དཔེར་ན་གདན་གཅིག་སྒང་ལ་ཉེ་དུ་མ་ཡིན་པའི་མི་ཅིག་བསྡད་ཆོག་གི་མི་འདུག་ག

ཚེ་གང་མིའི་སྣང་མཛེས་པོ་ཡོད་བ་མ་རེད་ད་ཁྲིད་ལ་མཉམ་དུ་ཕྱིན་མོད་ནས་ཅིག་མི་ཅིག་འགྲོ་ནང་བཞིན་ཕྱིན་ན་ཡག་པོ་ཡོད་རེད་དེ་ཡིན་ཙང་དེ་གདན་ས་ཁག་ནང་མང་པོ་ཡོང་གི་འདུག་ཨང་ཅིག་སོ་སོའི་སྤུན་ཀྱག་ད་སྤུན་ཀྱག་ཡིན་གྱི་རེད་བ་ད་སྤུན་ཀྱག་ཡིན་ཟེར་ཨང་ལག་པ་འཇུས་འགྲོ་ཡ་དུས་ན་ཨང་མཉམ་དུ་ཅིག་འཐམས་འགྲོ་དེ་ཨང་ཅིག་མིའི་མཐོང་སྣང་མཛེས་པོ་ཡོད་བ་མ་རེད་མི་ག་རེ་ཟེར་ན་ཁོ་ཁོ་སྤུན་ཀྱག་ཡིན་པ་ཧ་གོ་གི་མ་རེད་བ་ད་དགེ་སློང་ད་དཔེ་ཅིག་གྲྭ་པ་དོ་སོ་ཅིག་བུད་མེད་ལག་པ་འཆང་འགྲོ་གི་འདུག་བུད་མེད་ཨང་མཉམ་དུ་འཐམས་འགྲོ་གི་འདུག་ཟེར་གི་རེད་བ་དགེ་འདུན་སྤྱིའི་ག་རེ་ཟེར་ན་མཚན་ཤས་ལ་གནོད་གི་འདུག་ཨང་བསྟན་པ་སྤྱི་ལ་གནོད་གི་རེད་བྱས་ཙང་མཉམ་དུ་འགྲོ་ཆོག་པ་ཡིན་ནའང་འགྲོ་སྟངས་འགྲོ་ལུགས་ཡང་གཅིག་བསམ་གཏང་དགོས་པ་ཞིག་རེད། བུད་མེད་གཞན་དང་གཅིག་མི་བྱ། འོ་དེ་བྱས། ད་མདོར་བསྡུས་ན། ག་རེ་ཅིག་ཡོད་རེད་ཟེར་ན་འཇིག་རྟེན་མ་དད་འགྱུར་བ་ཀུན་མཐོང་དང་དྲིས་ཏེ་སྤང་བར་བྱ། ད་མདོར་བསྡུས་ན། འཇིག་རྟེན་གྱི་སེམས་ཅན་གཞན་དག་ཕ་རོལ་པོ་ད་འཇིག་རྟེན་ཨ་ཅིག་སོ་སོ་རང་ཉིད་ལ་ཀ་ཅིག་ལུས་ངག་ཡིད་གསུམ་སྤྱོད་པ་དེ་ལ་མ་དད་པར་འགྱུར་བ་གི་ལུས་ངག་ཡིད་གསུམ་སྤྱོད་པ་གང་ཡིན་པ་ཐམས་ཅད་རང་གིས་ད་སྤྱོད་པ་དེ་ཤེས་ནས་མཐོང་ནས། ཨམ་དྲིས་ཏེ་སྤང་བར་བྱ། ད་སོ་སོས་དངོས་སུ་ཤེས་པ་ཡིན་ན་ནི་ཤེས་པ་རང་བྱེད། མ་ཤེས་པ་ཡིན་ན་མི་ལ་སྐད་ཆ་དྲིས་པ། ལུས་ངག་གི་སྤྱོད་པ་འདི་སྤྱད་ན་འགྲིག་གི་རེད་འགྲིག་མ་རེད་དེ། ཆོས་དང་འགལ་བའི་སྤྱོད་པ་རེད་ཆོས་དང་མཐུན་པའི་སྤྱོད་པ་རེད་སྐད་ཆ་དྲིས། ད་ཧ་གོ་བ་བྱས་སོ་རང་གིས་མངོན་སུམ་དུ་ཤེས་པ་དེ་སོ་སོས་ཤེས་ནས་སྤང། མ་ཤེས་པ་དེ་མི་གཞན་དག་ལ་དྲིས་ནས་སྤང་དགོས་རེད། དེ་རེད། ད་དཔེར་ན། ལུས་ཀྱི་སྤྱོད་པ་འདི་བྱས་ཆོག་མ་ཆོག་ཧ་མ་གོ་ནས་མི་གཞན་དག་ལ་སྐད་ཆ་དྲིས། ངག་གི་དངོས་འདི་སྤྱོད་པ་སྐད་ཆ་དྲིས་སྐད་ཆ་དྲིས་ནས་བྱས་མ་ཆོག་པ་ཡིན་ན། ག་རེ་ཟེར་ན།

སོར་མོས་བརྡ་ནི་མི་བྱ་ཟེར་ལག་པ་གཡོན་མས་འདུག་སོར་མོས་བརྡ་སྤྲད་ནས་འདི་ནས་ཡར་འགྲོ་གི་རེད་ཟེར་དེ་དེ་མི་ཁོར་མ་གུས་པ་ཡིན་ཟེར་རེད། འོ་བྱས་ཙང་སོར་མོས་བརྡ་ནི་མི་བྱ་ཟེར་ན་ལག་པ་གཡོན་མས་སོར་མོས་ག་རེ་ཟེར་ན་མི་གཞན་དག་ལ་དེ་ནས་ཡར་ལམ་ཁ་འདུག་ཟེར་རེད། དཔེར་ན་ང་ཚོ་གཅིག་ཅི་ཞིག་ཅིག་གྱིས་ནུས་ཅི་ཞིག་ཅིག་བཞུགས་སའི་གནས་ག་པར་རེད་ཟེར་ན་འོ་དེ་རེད་ཟེར་ལག་པ་གཡོན་མས་སོར་མོས་བརྡ་བྱས་ན་མ་གུས་པ་བྱེད་དེ་བྱས་ན་བྱས་ཙང་ད་ག་རེད་སོར་མོས་བརྡ་ནི་མི་བྱ་སྟེ་ཟེར། ད་འོ་ན་ག་འདྲས་ཅིག་ཟེར་ན་གུས་དང་བཅས་པས་གཡས་པ་ཡི་ཟེར་ན་གུས་ཞབས་དང་བཅས་པའི་ལག་པ་གཡས་པས་ག་རེ་ཟེར་ན། ཨང་ག་རེ་ཟེར་ན་གཡས་པ་ཡི། ལག་པ་དག་ནི་ཀུན་གྱིས་ཀྱང་ལམ་ཡང་དེ་ལྟར་བསྟན་པར་བྱ། ད་ལག་པ་གཡས་པས་མི་གཞན་དག་ལ། ཨང་ལམ་ཁ་སྟོན་དགོས་རེད་གསུངས་འདུག། ད་ལག་པ་ཀུན་གྱིས་ཟེར་དུས་ག་རེ་ཟེར་ན། གུས་དང་བཅས་པས་གཡས་པ་ཡི་ག་རེ། ལག་པ་དག་ནི་ཀུན་གྱིས་ཀྱང་ལག་པ་ཀུན་གྱིས་སྲིད་དུ། ལག་པ་གཅིག་མ་གཏོགས་མེད་པ་ལག་པ་གཡས་པ། ལག་པ་གཡས་པས་ག་རེ་ཟེར་ན་སོར་མོ་གཅིག་གིས་བརྡ་སྤྲད་ཆོག་གི་མ་རེད། ལག་པ་གཡོན་མས་སོར་མོ་གཉིས། ལག་པ་གཡས་པས་ག་རེ་ཟེར་ན་སོར་མོ་ཀུན་གྱིས་ག་རེ་ཟེར་ན་བརྡ་སྤྲད་དགོས་རེད། ད་འདུག། དེང་སང་ཞིག་ན། འོ་འདུག་འདི་ནས་ཡར་རེད། ཞུ་སྲོལ་དེ་རེད།

ད་འདུལ་སྤྱོད་པ་ཡིན་ཟེར་བའི་ལག་པ་དག་ནི་ཀུན་གྱིས་ཀྱང་ལམ་ཡང་དེ་ལྟར་བསྟན་པར་བྱ་ཞེས་དེ་བྱས། ཨོ་ཏུ་ཟེར་ད་མི་ཕ་ཚོ་སྐད་བཏང་ཡང་འདུལ་བ་ལ་ཡང་ང་ཚོ་ཅིག་ལག་པ་བརྡབ་ཡ་དེ་འདྲ་ཡོང་འདུག་ཏེ་བརྡབ་ཆོག་མ་ཆོག་སྐད་ཆ་ཞིག་ཡོང་འདུག་ཅི་འདྲ་བྱས་ན། སྐད་བརྒྱབ་བཏང་ཡང་དང་ལག་པ་བརྡབ་བྱས་ན་ལག་པ་བརྡབ་ཡ་དེ་ཅི་དང་འདུལ་སྤྱོད་པ་མཐུན་པ་རེད་ད་མི་ཅིག་བསྟན་ནོ། འདུལ་སྐད་བཏང་ཡང་དེ་འདྲ་ཡོང་གི་འདུག། མ་གཏོགས་པའི་སྐད་སྐད་ས་དེ་རྒྱབ་ཆོག་གི་མ་རེད་པ་དང་ང་ཚོ་ཅིག་དགེ་འདུན་གྱི་ད་ཅིག་དེ་ནང་ལ་སྐད་ཞིག་མ་གཏང་དགེ་ཕྲུག་སྐད་གཏང་དགོས་ན་སོ་སོ་པ་ཅིག་སྐད་གཏང་ཝའི་ཝའི་ཤོག་ཨང་ཅིག་བསད་དེ་རྒྱུན་འབྲི་དགོས་ཟེར་མ་རེད་ད་སོ་སོའི་སྐད་རྒྱག་སོ་སོ་ཉེས་པ་ཅིག་བ་རེད་བརྙན་དེ་དེ་ཁྲིད་དུ་བ་ད་ག་རེ་རེད་ཅིག་ཅིག་བསམ་གཏན་ལ་མཉམ་པར་བཞག་མཁན་སྒོམ་ཉམས་ལེན་བྱེད་མཁན་མང་པོ་ཡོད་རེད་བ་དཔེ་ཞིག་བཏང་ཉིད་དུ་ཡོད་དོ་ཁོང་ཚོ་ལ་ག་རེ་ཟེར་ན་ཅིག་སེམས་དཀྲུགས་རེད་བ་ཁོང

ལག་པ་གཡོན་མ་འདི་ག་ཟེར་ན་རྐང་པ་གཡོན་མ་འདི་གར་མ་འདུག་སྙམ་བྱེད་ཨ་འདུག་ཞུགས་རེ་གཉིད་སིང་པོ་རེ་ཨ་འཇུ་ན་འདི་ད་མཐེའུ་ཆུང་ཟིག་མ་འདི་སྣ་བུག་ན་འཇུག་བྱས་ཉལ་ཡ་ཞིག་ཡོད་རེད་ཟེར་འདུག་ད་འདི་ད་ཉལ་མ་ཐུབ་ནས་གང་ལྟར་ཡང་དེ་ནང་བཞིན་ཞེ་སྣང་ད་མགོན་པོ་མྱ་ངན་འདས་སིང་མགོན་པོ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་པའི་སྐབས་སུ་ཨ་བཞུགས་སྟངས་ཞིག་འདུག་ད་འདི་སང

དེ་ནང་བཞིན་ག་ཟེར་ན་ད་འདིར་ག་ཟེར་ན་འོ་ལགས་སོ་ད་འཆི་བའི་ག་ཟེར་ན་སྣང་བའི་འདུ་ཤེས་ཨ་འཆི་བའི་འདུ་ཤེས་ཨ་དེ་ནང་བཞིན་མྱུར་དུ་ལྡང་བའི་ག་ཟེར་ན་འདུ་ཤེས་གསུམ་གྱི་སྒོ་ནས་ཉལ་དགོས་རེད་གསུངས་རེད་ད་སྣང་བའི་འདུ་ཤེས་ཟེར་དུས་སྒང་ལ་ད་འདི་དཔེ་ཅིག་ང་ཚོ་ད་ལས་དང་པོ་དཀའ་ལས་ཁག་པོ་ཅིག་རེད་ད་གཉིད་མ་ཉལ་ཡོང་དུས་སྒང་ང་ཚོ་གཉིད་ཀྱི་འོད་གསལ་ཟིན་ཐུབ་པ་གཉིད་ཀྱི་འོད་གསལ་ཟིན་པའི་ཐོག་དེ་ནས་ཨ་ཉལ་བས་ན་ཨ་ཅིག་སྔགས་ཀྱི་པའི་ཉམས་ལེན་ཚད་མཐོ་པོ་སླེབས་པའི་སྐད་ཅིག་རེད་སྣང་བའི་འོད་གསལ་ཟེར་དུས་སྒང་ལ་གཉིད་ཀྱི་འོད་གསལ་ཟིན་ཡ་ཞོར་རེད་ད་གཉིད་ཀྱི་འོད་གསལ་ཟིན་ཟེར་དུས་སྒང་ལ་ང་ཚོ་ཉལ་ཁ་ལ་མ། ཨ་ལ་ཅིག། འཆི་རིམ་ཇི་ལྟ་བ་བཞིན་དུ་མ་ཅིག། རགས་པ་ཉེར་ལྔའི་ཐིམ་རིམ་ཅིག་ལ་བསམ་དང་པོར་ས་ཆུ་ལ་ཐིམ་པའི་མོས་པ། ཨན། ཆུ། ཨན། ས་ཆུ་ལ་ཐིམ་ཆུ་མེ་ལ་ཐིམ་མེ་རླུང་ལ་ཐིམ་རླུང་རྣམ་ཤེས་རྣམ་ཤེས་སྣང་བ་སྣང་བ་མཆེད་པ་མཆེད་པ་ཉེར་ཐོབ། ཉེར་ཐོབ་ཐམས་ཅད་སྟོང་པ་ལ་འོད་གསལ་ཐིམ་སོང་བསམ་སར་བྱས་ད་སྣང་མཆེད་ཐོབ་གསུམ་དཔེ་ཅིག། ཨ་ལ་ཅིག་རགས་པ་ཉེར་ལྔའི་ཐིམ་རིམ་ཇི་ལྟ་བ་བཞིན་སྣང་མཆེད་ཐོབ་གསུམ་ཆ་ཚང་ཐིམ་ནས་ཐམས་ཅད་ཨན་སྟོང་པ་འོད་གསལ། ད་མདོར་བསྡུས་ག་ཟེར་ན། ཨན། ཅིག།

འཆི་བ་འོད་གསལ་ཟིན་དུས་ད་སོ་སོ་དཔེ་ཅིག་ནད་ན་ཚ་རེད་དུས་ཨ་ལུས་ཀྱི་པའི་འབྱུང་བ་ཐིམ་རིམ་དེ་ཐིམ་དགོས་པ་ཐིམ་གཞི་རིམ་པ་བཞིན་དུ་ཐིམ་ཡོང་དུས་ཨ་ངོས་ཟིན་ཐུབ་པ་རེད་ད་ས་ཆུ་ལ་ཐིམ་སོང་དེའི་རྟགས་ཤར་འདུག་ཨ་ཆུ་མེ་ལ་ཐིམ་པའི་རྟགས་ཤར་སོང་ཨ་མེ་ན་བ་ཆུ་མེ་ལ་ཐིམ་མེ་ག་རེད་རླུང་ལ་ཐིམ་རླུང་རྣམ་ཤེས་རྣམ་ཤེས་སྣང་བ་སྣང་བ་མཆེད་པ་མཆེད་པ་ཉེར་ཐོབ་ཐམས་ཅད་སྟོང་པ་འོད་གསལ་ཐིམ་སོང་ཨ་ད་ཐམས་ཅད་སྟོང་པ་འོད་གསལ་སྐབས་སུ་སླེབས་འདུག་བསམ་བྱས་ཨ་སོ་སོའི་བདེ་ལེགས་བ་ཅིག་ཅིག་ངོ་འཕྲོད་ཀྱི་རེད་ཟེར་འདུག་ད་ངོ་འཕྲོད་ཡོང་དུས་སྒང་ཐམས་ཅད་སྟོང་པ་འོད་གསལ་ཟེར་དུས་དེའི་སྒང་ལ་ཨ་ནི་ང་ཚོ་དགེ་སྦྱོར་བསྐྱངས་བྱས་རྒྱུན་རིང་པོ་བཞུགས་ཐུབ་པ་རེད་དེང་སང་བཞུགས་ཀྱི་འདུག་བ་ཁ་སང་ཐེ་ཝན་འདྲ་བ་ཞིག་ལ་ཨ་ནི་ཅིག་ང་ཚོ་དགེ་བཤེས་ཅིག་ཞག་པོ་ཉི་ཤུ་རྩ་བརྒྱད་པ་བཞུགས་འདུག་བ་ད་འདི་ནམ་རྒྱུན་གོམས་འདྲིས་ཡོད་པའི་རྟགས་རེད། བྱས་ཙང་ངེས་པར་དུ་བྱུང་ན་དོན་འདུན་རབ་རབ་བྱུང་ན་ཟེར་བ་ད་གཉིད་ཀྱི་འོད་གསལ་ཟིན་ཟེར་འདི་རེད། ད་འདི་ལ་ནམ་རྒྱུན་འཆི་བ་ཁ་སང་འདི་འདི་འདྲ་ཡ་བ་རེད་མ་ཅིག་འཆི་རིམ་ཇི་ལྟ་བ་བཞིན་དུ་ས་ཆུ་ལ་ཅིག་སྣང་བ་ཤར་ཡོང་དུས་སྒང་ལ་འཆི་བ་ཆོས་སྐུའི་ལམ་འཁྱེར་འདི་རེད།

སེམས་ཧ་ལས་པའི་ཤིན་ཏུ་ཕྲ་བའི་མཚམས་དེ་ལ་ཉམས་ལེན་ཕར་སྤུངས་ཐུབ་པ་ཡིན་ན་ཉམས་ལེན་ནུས་པ་ཞེ་པོ་ཞིག་འཇུག་འགྲོ་ཡི་ཟེར་རེད་འོ་དེ་ཟེར་ད་འདི་སྣང་བའི་འདུ་ཤེས་ཟེར་དེ་ཟེར་རེད་ད་ནི་འཆི་བའི་འདུ་ཤེས་ཟེར་དུས་དེ་ནང་བཞིན་ཨ་ཅིག་ད་དཔེ་ཅིག་འཆི་རིམ་ཇི་ལྟ་བ་བཞིན་དུ་མར་འཆི་སོང་བསམ་ས་བྱས་ན་འཆི་བའི་འདུ་ཤེས་དེ་འགུགས་ཐུབ་པ་དེ་བྱས་ད་མྱུར་དུ་ལྡང་བའི་འདུ་ཤེས་ཟེར་དུས་ད་སང་ཉིན་ཞོགས་པ་ཡར་མགྱོགས་པོ་ལྡང་ཡོད་བསམ་ས་ལྡང་བའི་འདུ་ཤེས་ཀྱི་སྒོ་ནས་ཉལ་དགོས་ཟེར་རེད།

ང་ཚོ་སུ་ལྟ་ཅིག་གང་བྱུང་མང་བྱུང་བྱ་ཡག་དེ་མེད་པ་བྱེད། ཨ་གཉིད་ལམ་གྱི་ཚེ་ག་ས་ན་དྲན་པ་མི་བྱེད་པ་ད་ང་ཚོ་ཅིག་པེ་ཅིག་ཆང་ཤ་བའི་ནས་འདྲེ་ད་ག་རེ་ན་ཅིག་དྲན་པ་མེད་ཅིག་དྲན་པས་ཟིན་ཐུབ་ཡག་ཅིག་གཉིད་མཐུག་པོ་མི་ཡོང་ཁྱད་ཆོས་ཅིག་རེད་གཉིད་མཐུག་པོ་ཡོང་ས་ན་ང་ཚོ་གཉིད་ལམ་ཟིན་ཐུབ་མ་རེད་ད་གཉིད་ཀྱི་དགེ་སྦྱོར་བསྐྱངས་ཡག་དེ་ལ་གཉིད་ག་རེ་ས་ན་ཅིག་སྲབ་འབྱམས་བཅོས་ཟེར་གི་འདུག་རེད་སྲབ་པ་ད་ག་རེ་སྲབ་འབྱམས་བཅོས་པ་མཐུག་འབྱམས་བཅོས་པ་ཟེར་གི་རེད་གཉིད་མཐུག་པོ་དེ་བག་མེད་པ་བྱེད་སྲབ་པ་དེ་མེད་པ་བྱེད་ཨང་སྲབ་མཐུག་གཉིས་ཀ་ད་མེད

མི་གཞན་དག་ལ་ག་ས་ན་ཅིག་ཕྲུ་གུ་སྐྱབས་པའི་སྣང་བ་རབ་སྟོན་ན་ཡང་ཅིག་གསད་པའི་སྣང་བ་དུ་སོ། སྡིག་པའི་རྨི་ལམ་རྨི་གི་མ་རེད་ད་ནང་བཞིན་ཉལ་བས་ན་ད་ཅུང་འབད་བརྩོན་བྱེད་ཐུབ་ན་ཡག་པོ་ཡོང་ཟེར་དེ་ནང་བཞིན་ཉལ་བས་ན་ཁྱད་ཆོས་བཞི་སོང་གོ་འདུག་བ་ཡང་དེ་ཅི། ད་འདི་ནས་མར་ག་རེ་ཟེར་ན་འོ་ལོ་ཐོག་མ་ཉིད་དུ་ངེས་པར་སྦྱར། ད་གཉིད་དང་གཉིད་ལམ་ཡིན་ཕྱིར་ག་ས་ན་ཆོས་སུ་འགྲོ་ཡག་ཅིག་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་སུ་འགྲོ་ཡག་ཅིག་བྱུང་ན་ཡག་པོ་ཡོང་གོ་ཟེར་བ་ཐོག་མ་ཉིད་དུ་ངེས་པར་སྦྱར། ཨ་སང་ཉིན་ཞོགས་པ་ཡར་ལྡང་ཡོང་དུས་སྒང་ལ་ཨ་ཅིག་ཡང་ཀུན་སློང་གི་ཡར་ལྡང་གི་འདུག་པ་བས་དེ་འདྲའི་ཡར་ཅིག་མདང་དགོང་མར་ཉལ་ནས་ཡར་ལངས་རྒྱུ་བྱུང་བ་འདི་དཀོན་མཆོག་བཀའ་དྲིན་ཡིན་བླ་མའི་བཀའ་དྲིན་ཡིན་ད་དེ་རིང་གི་ཨ་ཅིག་ཡར་ལངས་ནས་དལ་འབྱོར་གྱི་མི་ལུས་ཆུད་ཟོས་མ་བཏང་བར་ཨ་སྙིང་པོ་གང་ལོན་ཅི་ལོན་བྱ་གི་ཡིན་ཟེར་འདོད་ནས་འཕེན་པ་གནང་ཡག་དེ་རུ་ཡོང་གི་འདུག་དེ་ཆ་ཚང་ག་ཟེར་ན་ཉམས་ལེན་གྱི་བར་གཅིག་གི་ནང་ལོགས་སྤུངས་ཐུང་ཡག་པོ་ཡོང་ཟེར་ད་དེ་ནས་མར་ག་རེ་ཡོང་རེད་ཟེར་ན་ད་ས་བཅད་ཅིག་ཆགས་ཡོད་ཟེར་རེད།

དངོས་བཤད་པ་དེ་ཡིན་ཟེར་རེད་ད་དེ་ནས་མར་ཡོང་གི་འདུག་ད་ག་བྱང་ཆུབ་སེམས་དཔའི་སྤྱོད་པ་དག་ཚད་མེད་པར་ནི་གསུངས་པ་ལས་སེམས་སྦྱང་བ་ཡི་སྤྱོད་པ་ནི་ངེས་པར་དེ་སྲིད་སྤྱད་པར་བྱ། ད་བྱང་ཆུབ་སེམས་དཔའི་སྤྱོད་པ་དེ་བཅོམ་ལྡན་འདས་ཀྱི་མདོ་རེད་ད་ག་ནང་བཞིན་ད་སྔོན་གྱི་ད་ཅིག་མཁས་པ་རྣམས་ཀྱི་གཞུང་ཞེས་པའི་གཞུང་མང་པོ་ནང་ཧ་ལས་པའི་རྒྱ་ཆེར་གསུངས་ཞེས་པར་བྱས་ཙང་བྱང་ཆུབ་སེམས་དཔའི་སྤྱོད་པ་དག་ཚད་མེད་པ་དང་གསུངས་བྱ་བ་རེད་གསུངས་པ་ལས་ཀྱང་དེ་དག་ནས་སྙིང་པོའི་སྙིང་པོ་རང་དེ་ག་ཟེར་ན་ཨ་སེམས་སྦྱང་བ་ཡི་སྤྱོད་པ་ནི་ངེས་པར་དེ་སྲིད་སྤྱད་པར་བྱ་གཙོ་བོ་ག་ཟེར་ན།

དེ་བྱས་ད་དེ་ནས་ག་ཟེར་ན་འོ་ལགས་སོ། ད་དེ་འདྲའི་སྤྱོད་པ་ཉམས་ལེན་ཕར་བླངས་ཡོང་དུས་སྒང་ལ་ཡང་སོ་སོ་བས་ཅིག་ལས་དང་པོ་བ་ཡིན་ཙང་ད་ཅིག་ཉོན་མོངས་པའི་གཞན་དབང་དུ་སོང་དེའི་དབང་གིས་ད་ཅིག་ལྟུང་བ་དང་སྡིག་སྒྲིབ་དུ་གོས་ཡོང་གི་རེད་པ་ད་ལྟུང་བ་དང་སྡིག་སྒྲིབ་གོས་ཡོང་དུས་སྒང་ལ་དེའི་ཧ་ཅིག་ཉེས་པ་ཅིག་ཉིན་རེ་ཉིན་རེ་བཤགས་སྡོམ་བྱེད་པའི་སྐད་ཆ་དེ་རེད་ཟེར་རེད།

བྱང་སེམས་ཕྱིར་བཅོས་ལྟ་བུ་བཟོས་དེའང་དགེ་འདུན་མང་པོ་ཅིག་བསྐུལ་ནས་ག་རེ་བྱང་ཆུབ་སེམས་དཔའི་ཕྱིར་བཅོས་བྱས་ནས་ཨང་གདོང་ལྟ་བུ་རེད། ད་དེ་མ་ཡིན་པའི་ད་ཅིག་ཟག་པ་འབྲིང་ལྟ་བུ་ཡིན་ན་གང་ཟག་བཞི་ཡན་ཆད་ལ་གང་ཟག་གསུམ་ཡན་ཆད་ཀྱི་ཨང་མདུན་ལ་བཤགས་ན་འགྲིག་གོ་བ་རེད་ཟག་པ་ཆུང་ངུ་ལྟ་བུ་ཡིན་ན་གང་ཟག་གཅིག་གི་མདུན་ལ་བཤགས་ན་འདང་འགྲོ་གི་རེད་རེད་པ་ཆེ་ཤོས་དེ་ག་རེ་རེད་རྩ་ལྟུང་ཡིན་པ་རྩ་ལྟུང་འོག་ལ་ག་རེ་རེད་ཟག་པ་འབྲིང་རེད་ཟག་པ་འབྲིང་དེ་གང་ཟག་བཞི་ཡི་མདུན་ལ།

སྐབས་སུ་ཡང་ང་ཚོ་ཅིག་ལུས་ངག་ཡིད་སྤྱོད་པ་ག་རེ་བྱས་པའི་དེ་དག་ཐམས་ཅད་ག་ས་ན་བསླབ་པར་གསུངས་པ་གང་ཡིན་པའི་གནས་སྐབས་དེ་ལ་འབད་དེ་བསླབ། ད་མདོར་བསྡུས་ན་གནས་སྐབས་ག་ས་ན་འོ་ལགས་སོ་བསླབ་པ་སྲུང་བ་དེ་གལ་ཆེ་ཤོས་ཡིན་ལབ་པ་རེད། རང་གི་ཆེད་ཆེད་དུ་བྱ་བ་རང་གི་དོན་དུ་ཡིན་ན་རེད་ཆེད་དུ་བྱ་བ་གཞན་གྱི་དོན་དུ་ཡིན་ན་རེད་བསླབ་པ་སྲུང་བ་དེ་གལ་ཆེ་བ་རེད་གསུང་གི་འདུག་གནས་སྐབས་གང་དུ་ཅི་སྤྱོད་ཀྱང་བསླབ་པར་གསུངས་པ་གང་ཡིན་པའི་གནས་སྐབས་དེ་ལ་འབད་དེ་བསླབ། ད་གནས་སྐབས་ང་ཚོ་ལས་དང་པོ་བ་དེ་ལ་བསླབ་པ་སྲུང་བ་དེ་གལ་ཆེ་ཤོས་ཆགས་ཀྱི་འདུག་དེ་བྱས། ད་རྩ་ལྟུང་བཅོ་བརྒྱད་དང་ཉེས་བྱས་བཞི་བཅུ་ཞེ་དྲུག་དེ་ཚོ་དང་མ་འགལ་བ་གཅིག་པུ་བསླབ་དགོས་རེད་གསུངས་ཟེར་ནས་གནས་སྐབས་དེ་ལ་འབད་དེ་བསླབ། རྒྱལ་སྲས་རྣམས་ཀྱིས་མི་བསླབ་པ་དངོས་འདི་གང་ཡང་ད་འདུག་ན། རྒྱལ་སྲས་རྣམས་ཀྱིས་མི་བསླབ་པ་དེ་ནི་གང་ཡང་ཡོད་མིན་ཏེ་རྒྱལ་སྲས་སེམས་དཔའ་རྣམས་ཀྱིས་བསླབ་པར་བྱ་བའི་གཞི་མ་ཡིན་པའི་དངོས་པོ་གང་ཡང་ཡོད་མ་རེད། འདི་གསུང་དགོས་ཟེར་ད་གང་ལྟར་ཡང་ཆ་ཚང་བར་བསླབ་དགོས་རེད་ཟེར་སྐད་ཆ་དེ་རེད་རྒྱལ་སྲས་རྣམས་ཀྱིས་མི་བསླབ་པ་དེ་ནི་གང་ཡང་ཡོད་མིན་ཏེ། དེ་བྱས་ད་ནམ་རྒྱུན་ང་ཚོས་གསུང་འོས་པ་དང་མདོ་སྡེ་རྒྱན་ནང་གསུངས་ནང་བཞིན་རེད། རིག་པའི་གནས་ལྔ་དག་ལ་མཁས་པར་མ་བྱས་ན་འཕགས་མཆོག་གིས་ཀྱང་ཐམས་ཅད་མཁྱེན་པ་ཐོབ་མི་འགྱུར། དེ་དང་འདྲ་རིག་པའི་གནས་ལྔ་ལ་མཁས་པར་སྦྱང་དགོས་རེད། དེ་ཡང་ག་ཟེར་ན། རིག་པའི་གནས་ལྔ་ནང་གི་ཨ་གཞན་ཚར་གཅོད་པ་དང་གཞན་རྗེས་སུ་བཟུང་བ་དང་ཨ་རང་ཉིད་ཀྱི་པའི་ཡོན་ཏན་འཕེལ་བའི་ཆེད་དུ་ད་དུ་གནས་ལྔ་དེ་བགོ་བཤའ་རྒྱག་གི་འདུག་ག

ད་མདོར་བསྡུས་ན་བསླབ་པར་བྱ་བའི་གཞི་ཐམས་ཅད་ལ་བསླབས་བསྡད་མཁན་གཅིག་དེ་འདྲའི་གཅིག་ཨང་ཞིག་མཁས་པ་ཆགས་ཐུབ་ན་ཨང་ཞིག་ག་འདྲ་ཡོང་རེད་ཟེར་ན་དེ་ལྟར་གནས་པའི་མཁས་པ་ལ་བསོད་ནམས་མི་འགྱུར་གང་ཡང་མེད། ད་འདི་སྤྱིར་བཏང་མཁས་པ་ཙམ་མ་ཡིན་པ་བྱས་ད་ཤེས་བྱ་མཐའ་དག་ལ་ཕར་ཁོང་དུ་ཆུད་པ་བྱས་དེ་ཙམ་དུ་མ་ཟད། འོ་ལགས་སོ་ཉམས་ལེན་གྱི་གནད་འགག་ཐམས་ཅད་ཤེས་བསྡད་མཁན་གང་ཟག་ཅིག་ལ་མཁས་པ་ཟེར་དགོས་ཟེར་བ། ཤེས་བྱ་མཐའ་དག་ལ་ཕར་ཤེས་པ་བྱས་ཤེས་པ་ཙམ་དུ་མ་ཟད་ཉམས་ལེན་གྱི་ལྟ་བྱེད་ཀྱི་གནད་འགག་ཆ་ཚང་ཤེས་ཐུབ་མཁན་དེ་འདྲའི་གང་ཟག་མཁས་པ་དེ་ལ་ཨན་ཅིག་ལུས་ངག་གི་བྱ་བ་ག་རེ་བྱས་པས་ནས་ལུས་ངག་ཡིད་གསུམ་བྱ་བ་ག་རེ་བྱས་ནས་བསོད་ནམས་དཔེ་ཅིག་གོང་ནས་གོང་དུ་འཕེལ་ཡག་རྐྱེན་མ་གཏོགས་བསོད་ནམས་ཨན་ཅིག་མར་ཉམས་ཡག་རྐྱེན་དུ་འགྲོ་གི་མ་རེད་བྱས་ཙང་དེ་ལྟར་གནས་པའི་མཁས་པ་ལ་བསོད་ནམས་མི་འགྱུར་གང་ཡང་མེད། ཐ་ན་པས་ཁ་སང་ཞུས་པའི་ནང་བཞིན་མིག་འབྱེད་འཛུམ་བྱས་པས་ནས་ཁོ་མི་ལ་ཕར་སྟངས་ཡོད་ལྟ་སྟངས་མི་འདྲ་ཞིག་འདུག་པ། ཁ་སང་སྤྱོད་འཇུག་རྩ་བ་བརྗོད་ག་སང།

ད་དེ་ནས། ད་སོ་སོས་པའི་ལུས་ངག་ཡིད་གསུམ་གྱི་སྤྱོད་ག་རེ་བྱེད་པས་ན་དེ་ཨང་གཞན་དོན་དུ་ཕར་བསྔོ་བ་བྱེད་པ་དེ་ཡིན་ཟེར། དངོས་སམ་ཡང་ན་བརྒྱུད་ཀྱང་རུང་སེམས་ཅན་དོན་ལས་ཨང་གཞན་མི་བྱེད། ཨང་སེམས་ཅན་ཁོ་ནའི་སྐབས་སུ་སེམས་ཅན་ཁོ་ནའི་དོན་གྱི་ཕྱིར་ཐམས་ཅད་བྱང་ཆུབ་ཕྱིར་བསྔོའོ་ད་སོ་སོའི་ཉམས་ལེན་ག་རེ་བྱེད་པས་ན་དངོས་སམ་བརྒྱུད་པའི་སྒོ་ནས་སེམས་ཅན་གྱི་དོན་འབའ་ཞིག་ལ་ཕར་སེམས་པ་ཅིག་རེད། དངོས་སུ་ནི་རེད་བརྒྱུད་པས་ནི་རེད་བ། དེ་ལས་འོ་དེ་ལས་ལྷག་པ་ཅིག་གཞན་དག་བྱེད་རྒྱུ་ཡོད་མ་རེད་གསུངས་འདུག་ད་དངོས་སམ་ཡང་ན་བརྒྱུད་ཀྱང་རུང་སེམས་ཅན་དོན་ལས་གཞན་མི་བྱེད། ད་ང་ཚོ་བྱེད་པའི་ལུས་ངག་གི་སྤྱོད་པ་ག་རེ་བྱས་པས་ན་ད་དེ་འདྲ་བྱས་ནས་ག་ཟེར་ན་དགེ་བ་བསྒྲུབས་བཞག་པ་དེ་ཡང་ཨ་རང་ཁོ་ནའི་དོན་དུ་མ་ཡིན་པར་སེམས་ཅན་ཁོ་ནའི་དོན་དུ་ཕར་བསྔོ་དགོས་རེད་སེམས་ཅན་ཁོ་ནའི་དོན་གྱི་ཕྱིར་ཐམས་ཅད་བྱང་ཆུབ་ཕྱིར་བསྔོ་འོ། ད་ནམ་རྒྱུན་གོང་ལྟར་བསྔོ་བ་བྱེད་དགོས་རེད་བ་བསྔོ་བ་བྱེད་དུས་གོང་ལ་བསྔོ་བ་དེ་ཚོ་བསྔོ་བའི་རྒྱལ་པོ་རེད་ཟེར་འདུག་པ་དེ་ཚོ་ཕར་བསྔོ་དགོས་ལ་ཟེར་དེ་བྱས། ད་དེ་ནས་མར་ག་རེ་ཟེར་ན། ད་དེ་འདྲ་བའི་ག་ཟེར་ན་རྒྱལ་སྲས་ཀྱི་སྤྱོད་པ་ད་དེ་ཚོ་ལ་ཕར་བསླབ་ཡོང་དུས་ང་ལ་ངེས་པར་དུ་ག་རེ་བསྟེན་དགོས་ཟེར་ན་དགེ་བའི་བཤེས་གཉེན་བསྟེན་དགོས་རེད་དགེ་བའི་བཤེས་གཉེན་མེད་ན་ཨང་སོ་སོའི་ཨང་གཅིག་གིས་རང་སྟོབས་ཀྱིས་དཀའ་ལས་ཁག་པོ་རེད་དེ་ཡིན་ཙང་ག་རེ་ད་དེ་ནས་མར་ག་ཟེར་ན་ད་ལམ་རིམ་གྱི་གཞུང་ནང་བཞིན་བྱས་ན་བཤེས་གཉེན་བསྟེན་ཚུལ་སྐོར་འདི་རེད་ཤག་ད་མ་ཞུ་ཤེས་ཀྱི་འདིར་ཧཧཧ་ཡ། ད་རྟག་པར་དགེ་བའི་བཤེས་གཉེན་ནི་ཐེག་ཆེན་དོན་ལ་མཁས་པ་དང་བྱང་ཆུབ་སེམས་དཔའི་བརྟུལ་ཞུགས་མཆོག་སྲོག་གི་ཕྱིར་ཡང་མི་བཏང་ངོ་གསུངས་རེད་ད་འདི་ག་ཟེར་ན་རྟག་པར་ཟེར་དུས་ལ་དུས་རྟག་ཏུ། དཔེར་ན་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དེ་ནས་བཟུང་ནས་སངས་མ་རྒྱས་ཀྱི་བར་དུ་དུས་རྟག་ཏུ་ཟེར་སོ་ཞེས་པ་དང་ང་ཚོ་དང་འདྲ་བའི་ལས་དང་པོ་བ་དེ་ནས་ཕར་ང་ཚོ་ཞིག་སངས་རྒྱས་གོ་འཕང་མ་ཐོབ་བར་དུ་རྟག་པར་ཨང་ག་ཟེར་ན་དགེ་བའི་བཤེས་གཉེན་ཟེར་དེ་དགེ་བའི་བཤེས་གཉེན་ནི་ཨང་གང་ལ་ཟེར་ན། ཐེག་ཆེན་དོན་ལ་མཁས་པ་དང་བྱང་ཆུབ་སེམས་དཔའི་བརྟུལ་ཞུགས་མཆོག་སྲོག་གི་ཕྱིར་ཡང་མི་བཏང་ངོ། དགེ་བའི་བཤེས་གཉེན་ཟེར་དེ་གོ། ང་ཚོ་བླ་མ་དུ་ཟེར་དེ་འདྲའི་བླ་མ་འདི་ག་འདྲ་དགོས་ཀྱི་ཡོད་ཟེར་ན་ཐེག་ཆེན་དོན་ལ་མཁས་པ་བྱང་ཆུབ་སེམས་དཔའི་བརྟུལ་ཞུགས་མཆོག་ཕལ་ཆེར་བསྟེན་བྱའི་དགེ་བའི་བཤེས་གཉེན་གྱི་མཚན་ཉིད་ལྟ་བུ་ཞིག་གསུང་གི་འདུག་བ། དེ་འདྲའི་བླ་མ་དེ་ཡང་ཞིག་གིས་ཐོག་གོ་ས་ཐོག་མའི་སྐྱེ་ཤི་མ་ཡིན་པ་བྱས་བླ་མ་ཁོ་རང་ཁྱད་ཆོས་ག་རེ་ཟེར་ན་ཐེག་པ་ཆེན་པོའི་དོན་ལ་མཁས་པ་ཞིག་དགོས་ཀྱི་ཡོད་རེད་ད་ཐེག་ཆེན་གྱི་ག་རེ་ཟེར་ན་ཟབ་པ་དང་རྒྱ་ཆེ་བའི་དོན་ལ་མཁས་པ་ཅིག་ད་ང་ཚོ་ཐེག་ཆེན་གྱི་རྗེས་འབྲང་གང་ཟག་ཡིན་ཙང་བསྟེན་སའི་བླ་མ་འདི་ཡང་ཐེག་ཆེན་གྱི་ཟབ་པ་དང་རྒྱ་ཆེ་བའི་ལམ་ལ་མཁས་པ་ཞིག་དགོས་ཀྱི་ཡོད་རེད་བ། ཟབ་པ་དང་རྒྱ་ཆེ་བའི་ལམ་གྱི་འགྲོ་སྟངས་ཁྱོན་ནས་མ་ཤེས་མཁན་ཞིག་བླ་མ་ཞིག་བསྟེན་བཞག་པ་ཡིན་ན་ཨང་སོ་སོ་ཏག་ཏག་ཨང་ཅིག་གིས་ཁྲིད་ཐུབ་མ་རེད་བ་དེ་ཡིན་ཙང་ག་རེད། ཐེག་ཆེན་དོན་ལ་མཁས་ད་ཐེག་པ་ཆེན་པོ་ཟེར་ན་ཆེན་པོ་བདུན་དང་ལྡན་པའི་ག་རེ་ཟེར་ན་ཆེན་པོ་བདུན་དང་ལྡན་པ་ཅིག་ལ་ག་རེ་ལབ་པ་རེད་ཐེག་ཆེན་ཟེར་གི་རེད་བ་དེ་བྱས་ད་དོན་དུ་ན་ཐེག་ཆེན་གྱི་ག་རེ་ཟེར་ན་ཆེན་པོ་བདུན་དང་ལྡན་པ་ཐེག་པ་ཆེན་པོའི་ཨ་ཟབ་པ་དང་རྒྱ་ཆེ་བའི་དོན་ལ་མཁས་པའི་བླ་མ་ཞིག་བསྟེན་དགོས་རེད་དེ་ཡང་མཁས་པའི་ཡོན་ཏན་ཙམ་མ་ཡིན་པ་ག་རེ་དགོས་རེད་བཙུན་པོའི་ཡོན་ཏན་དགོས་རེད་བཙུན་པོའི་ཡོན་ཏན་ག་རེ་ཟེར་ན་བྱང་ཆུབ་སེམས་དཔའི་བརྟུལ་ཞུགས་མཆོག་ཟེར་དུས་བཙུན་པོའི་ཡོན་ཏན་བསྟན་དགོས་ཟེར་རེད་དོན་དུ་ན་མཁས་བཙུན་བཟང་གསུམ་གྱི་ག་རེ་ཟེར་ན་བླ་མ་ཞིག་བསྟེན་དགོས་རེད་སྐད་ཆ་དེ་རེད། ག་སང་བྱང་ཆུབ་སེམས་དཔའི་བརྟུལ་ཞུགས་ཟེར་དུས་སྒང་ལ་བྱང་ཆུབ་སེམས་དཔའི་སྡོམ་པ་ལ་གནས་པ་ཞིག། བརྟུལ་ཞུགས་ཟེར་དུས་སྒང་ལ་བྱང་ཆུབ་སེམས་དཔའི་སྡོམ་པ་ལ་གནས་པ་ཞིག་དགོས་ཀྱི་ཡོད་པ་འོ་འདུག་ཟེར་རེད་ད་འདི་ག་རེ་ཟེར་ན་བཙུན་པོའི་ཡོན་ཏན་དེ་གསུང་གི་ཡོད་ཟེར་རེད་ནམ་རྒྱུན་ང་ཚོ་ག་རེ་འོ་ལགས་སོ། མཁས་པའི་ཡོན་ཏན་དང་ནང་བཞིན་བཙུན་པོའི་ཡོན་ཏན་བཟང་པོའི་ཡོན་ཏན་ཟེར་དེ་རེད་ད་འདུག་ཟེར་རེད་དོ་མཁས་པའི་ཡོན་ཏན་ཟེར་དུས་སྒང་ལ་དཔེར་ན་འདི་བྱང་ཆུབ་སེམས་དཔའ་ཟབ་པ་དང་བྱང་ཆུབ་སེམས་དཔའི་མདོ་ནས་གསུངས་པ་ནང་བཞིན་ཟབ་པ་དང་རྒྱ་ཆེ་བའི་ཨང་ཅིག་གི་ཡོན་ཏན་དེ་ལ་ཕར་མཁས་པ་དེ་ལ་ག་རེ་མཁས་པའི་ཡོན་ཏན་བྱས་དེ་མཁས་པ་ཙམ་གྱིས་འགྲིག་གི་མི་འདུག་ཨ་དེ་ཡང་ཅིག། གསུངས་པ་ནང་བཞིན་སོ་སོའི་རྒྱུད་ལ་ཡོད་པའི་བྱང་ཆུབ་སེམས་དཔའི་སྡོམ་པ་རྒྱུད་ལ་ཚུར་ལྡན་པ། དེ་ཡང་བསླབ་བྱ་ལ་ཕར་བསླབ་ཐུབ་མཁན་ཅིག་དགོས་འོ་དེ་ག་རེ་ཟེར་ན་བཙུན་པོའི་ཡོན་ཏན་དེ་རེད། དེ་འདྲའི་ལྟ་ཅིག་མཁས་པ་དང་བཙུན་པ་གཉིས་ཡོད་པ་ཙམ་གྱིས་མི་ཆོག་ག་རེ་དགོས་རེད་བཟང་པོའི་ཡོན་ཏན་བཟང་པོའི་ཡོན་ཏན་ག་རེ་ཟེར་ན། དེ་འདྲའི་ལྟ་ཅིག། མཁས་པ་དང་ད་མཁས་པ་རེད་ལྷག་པར་དུ་བཙུན་པའི་ཡོན་ཏན་མངའ་བ་དེ་རང་དོན་ཁོ་ན་རང་དོན་འབའ་ཞིག་དོན་དུ་མ་བཟུང་བར་གཞན་འབའ་ཞིག་དོན་དུ་བར་ཅིག། ཅིག། བསམ་སྟངས་པས་འདི་ག་རེ་རེད། བཟང་པོའི་ཡོན་ཏན་རེད་བྱས་ཙང། མཁས་བཙུན་བཟང་གསུམ་ཡོན་ཏན་ཚང་རེ་དགོས་ཀྱི་འདུག་བ། བྱས་ཙང་ད་ནམ་རྒྱུན་ང་ཚོས་མཁས་བཙུན་བཟང་གསུམ་གྱི་སྐྱེས་བུ་ཟེར་གི་འདུག་ཨ་ད་ང་ཚོ་མ་འོངས་པ་ལ་སོ་སོ་སོ་མཁས་བཙུན་བཟང་གསུམ་གྱི་སྐྱེས་བུ་བྱེད་དགོས་ཡིན་བསམ་བསམ་བྱུང་ན་ཡག་པོ་དགོས་ཡོད་ཟེར་མཁས་པ་ཙམ་མ་ཡིན་པ་བཙུན་པ་ཙམ་མ་ཡིན་པ་ཨང་ཅིག་མཁས་པ་དང་བཟང་པ་བཙུན་པ་དང་བཟང་པོའི་ཡོན་ཏན་གསུམ་ཀ་ཚང་བསྡད་མཁན་ཅིག་དགོས་སོང་བ་འདུག་ཟེར་ཤག་ད་འདི་མཁས་བཙུན་བཟང་གསུམ་ཧ་གོ་གི་འདུག་ཨ། མ་འོངས་པ་སོ་སོ་བླ་མ་བསྟེན་དགོས་བྱུང་ན་ད་བླ་མ་དེ་འདྲའི་ཅིག་བསྟེན་ཡག་འདི་གལ་ཆེན་པོ་ཡིན་ཟེར་རེད་ད་ད་ན་བསྟེན་ཚར་བས་ན་བསྟེན་ཚར་བ་རང་རེད་པ་ད་མི་དགོས་ཟེར་ཡག་ཡོད་མ་རེད་ད་མ་འོངས་པར་བླ་མ་བཙལ་དགོས་བྱུང་ན་རེད་པ་ཅིག་ད་བླ་མ་བསྟན་ཆེ་དགེ་བའི་བཤེས་གཉེན་གྱི་མཚན་ཉིད་བཤད་ཡག་འདུག་ཨ་མདོ་སྡེ་རྒྱན་ནས་བཤད་ཡག་གི་ད་ག་རེ་མཚན་ཉིད་བཅུ་ལྡན་ཟེར་ཡག་དེ་ནས་ཨ་འདུལ་བ་ནས་བཤད་ཡག་ག་རེ་མཚན་ཉིད་ག་ཚང་བཅོ་ལྔ་ཟེར་སྔགས་ནས་བཤད་ཡག་གི་མཚན་ཉིད་བཅུ་བཞི་ཟེར་དེ་དགེ་བའི་བཤེས་གཉེན་ཁོ་རང་མཚན་ཉིད་མང་པོ་བརྗོད་ཡག་རེད་དེ་ཚོ་ངེས་པར་དུ་དང་པོ་བརྟག་དཔྱད་བྱེད་དགོས་ཡོད་ཟེར་རེད་པ་ད་མཚན་ཉིད་དེ་ཚོ་ཅིག་ཆ་ཚང་ང་ཚོ་ངས་མ་གོ་ནས་དང་པོ་ཅིག་བརྟག་དཔྱད་བྱས་ནས་རེད་པ་ལོ་དང་ཟླ་བ་དང་ལོ་བརྟག་དཔྱད་བྱེད་ཨང་ཁོ་རང་ལུས་ངག་གི་སྤྱོད་པ་དང་ཉམས་མྱོང་དང་བྱེད་སྟངས་ཆ་ཚང་ལ་སོ་སོའི་དཔེ་ཡིད་རིག་ཚིམ་ནས་ད་འདི་ངས་བསྟེན་པ་ན། མ་འོངས་པར་ང་ཚེ་འདི་དང་ཕྱི་མ་ལ་ཁོས་ང་ལ་བསླུ་སྲིད་མ་རེད་ཁོས་ལམ་ཁ་ཡག་ཤོས་ཅིག་ཁྲིད་ཀྱི་རེད་བསམ་བསམ་ཅིག་སོ་སོའི་སེམས་འདི་ནས་ངེས་པ་རྙེད་འདུག་ན་གཞི་ནས་ད་བླ་མ་བསྟེན་ནས་ད་བླ་མ་བསྟེན་ཚར་བའི་རྗེས་སུ་ཨང་ཅིག་ག་རེ་ཟེར་ན་སྲོག་དང་བསྡོས་ཏེ་ཨང་ཟེར་ནས་ཅིག་གསུང་རྒྱུ་རེད་མ་གཏོགས་ཡང་ཅིག་གིས་དེ་ནས་ང་ཚོ་ཅིག་འདི་ཇི་སྲིད་ཡོང་བ་མ་རེད་ད་གེ་སར་མ་གེ་སར་ཚོང་ལ་མ་སོང་དགོང་མོ་བྲིས་ནས་ད་བསྟེན་གྱི་ཡིན་བསྟེན་གྱི་མེད་སྐད་ཆ་ཡོང་བ་མ་རེད་ངེས་པར་བརྟག་དཔྱད་བྱེད་གལ་ཆེ་པོ་ཡིན་ཟེར་རེད། ཇི་ལྟར་བདག་གལ་དུ་བཟང་སུ་ཡོད་དོན་འདི་བླ་མ་དེ་བསྟེན་འོས་རེད། དེ་འདྲའི་བླ་མ་དེ་ག་དུས་བསྟེན་འོས་སོང་ན་སྲོག་གི་ཕྱིར་ཡང་མི་གཏོང་ངོ། ད་སོ་སོའི་སྲོག་དང་བླ་མ་བསྟེན་ཡག་གཉིས་ནང་འདེམས་ན་སྲོག་བློས་གཏོང་བྱེད་དགོས་རེད་མ་གཏོགས་བླ་མ་ཅིག་བློས་གཏོང་བྱེད་དགོས་བ་མ་རེད། འདི་རེད་པ། དཔེར་ན་ཁྱེད་རང་བླ་མ་དེ་བསྟེན་གྱི་བ་ཡང་ན་ག་ཟེར་ན་ཅིག་གི་བླ་མ་དེ་བསྟེན་ཡག་མཚམས་བཞག་གི་བ་ཡང་ན་ཁྱེད་རང་སྲོག་འཕྲོག་གི་བ་སོང་ན་ང་བླ་མ་དེ་ནམ་ཡང་མཚམས་བཞག་གི་མེད། ཁྱེད་རང་སྲོག་བཅད་ན་བཅད། དེ་འདྲའི་ཅིག་གི་ང་ཚོ་མོ་སོང་ན་སྙིང་སྟོབས་ཟེར་ནས་མི་འདུག་དེ་འདྲའི་ཅིག་དགོས་ཀྱི་ཡོད་ས་རེད་སྲོག་གི་ཕྱིར་ཡང་མི་གཏོང་ངོ། ད་འདི། ད་བཤེས་གཉེན་བསྟེན་ཚུལ་སྐོར་དེ་བྱང་ཆུབ་ལམ་རིམ་ནང་ཡོད་པ་ནང་བཞིན་རེད་ད་དེ་ཞུ་མི་དགོས་པ་ཅིག་རེད་པ་སྲོག་གི་ཕྱིར་ཡང་མི་གཏོང་ད་དུས་རྟག་ཏུ་ང་ཚོ་བླ་མ་བསྟེན་དགོས་ཡོད་ཟེར་སོ་སོས་ཅིག་སྐད་ཆ་འདྲི་སའི་གནས་རེད་སོ་སོ་ཉམས་ལེན་ག་རེ་བྱེད་དུས་དེ་སྐད་ཆ་འདྲི་ས་དང་ད་ག་རེ་ནང་ཉམས་ལེན་བོགས་འདོན་མཁན་གྱི་ད་ཅིག་བླ་མ་ཅིག་དུས་རྟག་ཏུ་དགོས་ཀྱི་ཡོད་ཟེར་རེད་ཅེས་སྲོག་གི་ཕྱིར་ཡང་མི་གཏོང་ངོ། དེ་བྱས། ད་དེ་ནས་ག་ཟེར་ན་འོ་ལགས་སོ་ད་ག་འདྲ་ཅིག་བསྟེན་དགོས་རེད་ཟེར་ན་དཔལ་འབྱུང་བའི་རྣམ་ཐར་ལས་བླ་མ་བསྟེན་པའི་ཚུལ་ལྟར་བསླབ། དང། དཔལ་འབྱུང་བའི་རྣམ་ཐར་ཟེར་དུས་སྒང་ལ། ཁྱེའུ་དཔལ་གྱི་འབྱུང་གནས་ཟེར་ཞོར་འདི་རེད། དེ་ནང་བཞིན་ད་འདི་ན་འདི་དག་འདུག་ག་རེ་ཟེར་ན། འོ་ལགས་སོ། བུ་མོ་ག་རེ་ཟེར་ན་དཔལ་གྱི་བློ་གྲོས་མ་ཟེར་དོན། ཁྱེའུ་དཔལ་གྱི་འབྱུང་གནས་ཟེར་དོན་འགྲོ། དེ་ནང་བཞིན་ག་རེ་ཟེར་ན། གཞོན་ནུ་ནོར་བཟང་ལ་སོགས་པ། དེ་དག་ག་རེ་ཟེར་ན་སྡོང་པོ་བཀོད་པའི་མདོ་ནས་གསུངས་པ་ནང་བཞིན་གྱི་བཤེས་གཉེན་བསྟེན་ཚུལ་ཞོར་རེད་འདི་ནང་བཞིན་དེ་བསླབ་པར་གསུངས་པ་ཟེར། ད་དཔལ་འབྱུང་བའི་རྣམ་ཐར་ལས།

རྒྱལ་སྲས་གཞོན་ནུ་ནོར་བཟང་ལྟར་ཨན་ཇི་ཇི་ཇི་བཞིན་བསྟེན་པར་ཤོག་ཟེར་བྱས་ང་ཚོ་བསྟེན་རྒྱུ་ཡོང་བར་ཤོག་ཟེར་བྱས་འདུག་པ་འོ་དེ་ནང་བཞིན་ད་གཞོན་ནུ་ནོར་བཟང་གི་བཤེས་གཉེན་བསྟེན་ཚུལ་ད་བླ་མ་ག་ཟེ་བརྒྱ་དང་ག་ཟེ་བཅུ་གཉིས་ནས་བསྟེན་བསྟེན་གནང་དེ་ཡང་སྡོང་པོ་བཀོད་པའི་མདོ་ན་གསུངས་ཞེས་སྡོང་པོ་བཀོད་པའི་སེམས་གནས་དགུའི་སྒོ་ནས་བསྟེན་ཚུལ་བཟོ་རེད་སེམས་གནས་དགུ་ཟེར་ཞོག་རེད་ད་སེམས་གནས་དགུ་དེ་ག་ཟེ་ན་བུ་མཛངས་པ་ལྟ་བུའི་སེམས་ཨ་རྡོ་རྗེ་ལྟ་བུའི་སེམས་ཨ་ད་ས་ལྟ་བུའི་སེམས་རི་ལྟ་བུའི་སེམས་ཨ་བྲན་ལྟ་བུའི་སེམས་ཨ་ག་ཟེ་ན་ཕྱག་དར་ལྟ་བུའི་སེམས་ཨ་དེ་ནང་བཞིན་ཐེག་པ་ལྟ་བུའི་སེམས་ཁྱི་ལྟ་བུའི་སེམས་དེ་ནང་བཞིན་ག་རེ་གྲུ་ལྟ་བུའི་སེམས་ད། འདི་གཙོ་བོ་ལམ་རིམ་ཆེན་མོ་ནང་གསུངས་འདུག་གསུངས་ཤེས་རིག་ཡིན་ན་འདོགས་སྡོང་པོ་བཀོད་པའི་ག་རེ་ཟེར་མདོ་ཡི་ནང་ལོགས་ལ་གཞོན་ནུ་ནོར་བཟང་གིས་རང་རེའི་དགེ་བའི་བཤེས་གཉེན་སུ་བསྟེན་ཡོང་དུས་སྒང་ལ་ཨང་འདི་ནང་བཞིན་གྱི་བསྟེན་རེད་ཟེར་སྐད་ཆ་དེ་རེད་ད་འདི་ཧ་ལས་པའི་གནད་འགག་ཅིག་རེད་ད་ནི་ལམ་རིམ་ཆེན་མོའི་ནང་ག་རེ་ཟེར་ན་བསམ་པས་བསྟེན་ཚུལ་བཤད་ཡོང་དུས་སྒང་ལ་ས་བཅད་གཉིས་ཕྱེ་རེད་སྤྱིར་བཏང་རྩ་བ་དད་པ་སྦྱང་བ་དང་བཀའ་དྲིན་རྗེས་སུ་དྲན་ནས་གུས་པ་བསྐྱེད་པ་གཉིས་ཡོད་རེད་པ་མི་ད་བསམ་པས་བསྟེན་ཚུལ་བཤད་ས་བཅད་གཉིས་ཕྱེ་ནས་སྤྱིར་བསམ་པ་སྦྱང་སྟངས་ཅིག་དང་བྱེ་བྲག་ཏུ་ད་ག་ཟེར་ན་བསམ་པ་སྦྱང་སྟངས་གཉིས་སྤྱིར་བསམ་པ་སྦྱང་སྟངས་དེ་སྡོང་པོ་བཀོད་པའི་མདོ་ལས། ཨན་གཞོན་ནུ་ནོར་བཟང་གི་ག་ཟེར་སེམས་གནས་དགུའི་སྒོ་ནས་ཨན་གཅིག་གི་བཤེས་གཉེན་བསྟེན་གནང་འདུག་པ་དེ་རེད་ད་འདི་ད་འདི་བུ་མཛངས་པ་ལྟ་བུའི་སེམས་བུ་མཛངས་པ་ལྟ་བུའི་སེམས་ལྟ་བུ་དང་པོ་བུ་མཛངས་པ་ལྟ་བུའི་སེམས་རེད་དོ། བུ་མཛངས་པ་ལྟ་བུའི་སེམས་ཟེར་དུས་སྒང་ལ། བུ་མཛངས་པ་ཟེར་བུ་མཁས་པའི་སྐད་ཆ་རེད་པ། ད་སོ་སོའི་བའི་ལུས་ངག་གི་བྱ་བ་ག་རེ་བྱས་ནའང་སོ་སོའི་རང་དབང་དུ་མ་སོང་བླ་མའི་རང་དབང་དུ་བླ་མའི་གཞན་དབང་དུ་བཏང་ནས་ཅིག་བྱས་བླ་མའི་གཞན་དབང་དུ་བཏང་ནས་ཨ་བླ་མ་བསྟེན་ཡག་དེ་ག་ཟེར་ན་བུ་མཛངས་པ་ལྟ་བུའི་སེམས་བུ་མཛངས་པ་ཟེར་ན་བུ་མཁས་པའི་སྐད་ཆ་རེད་བུ་མཁས་པ་ཅིག་ཡིན་ན་ཁོ་རའི་བྱ་བ་ག་རེ་བྱས་ན་ཁོ་རའི་རང་དབང་མ་བྱས་བྱས་པ་པ་དེ་ལ་སྐད་ཆ་འདྲི་གིན་འདྲི་གིན་པ་པས་ག་རེ་ལབ་པ་དེ་མ་གཏོགས་པ་པས་སྐད་ཆ་ག་རེ་ལབ་པ་དེ་ནང་བཞིན་བྱེད་དགོས་རེད་མ་གཏོགས་སོ་སོའི་རང་དབང་བྱེད་ཀི་མ་རེད་པ་པས་དེ་ནང་བཞིན་སོ་སོའི་པས་ཅིག་ལུས་ངག་ཡིད་གསུམ་གྱི་བྱ་བ་ག་རེ་འཇུག་པ་ཡིན་ན་སོ་སོའི་རང་དབང་གི་འཇུག་པ་མ་ཡིན་པ་བླ་མའི་གཞན་དབང་སོང་ནས་ཕར་འཇུག་ཡག་དེ་ལ་བུ་མཛངས་པ་ལྟ་བུའི་སེམས་དགོས་ཨ་དེ་ནང་བྱས་དེ་ནས་ག་རྡོ་རྗེ་ལྟ་བུའི་སེམས་ཟེར་དུས་སྒང་ལ་ད་བླ་མ་ལ་མི་ཕྱེད་པའི་དད་པ་དེ། བླ་མ་ལ་དད་པ་བསྐྱེད་དེ་མི་གཞན་དག་པ་ཅིག་དད་པ་དེ་ཕར་ལོག་ཡག་གི་རྐྱེན་དེ་འདྲ་ག་རེ་བྱས་པ་ཡིན་ནའི་དད་པ་དེ་མི་འདོར་བ། རྡོ་རྗེ་ལྟ་བུ་བར་དད་དུ་ཡང་སེམས་དེ་ལ་ག་རེ་རྡོ་རྗེ་ལྟ་བུའི་སེམས་ས་དང་ནང་བཞིན་ག་རེ་ས་ལྟ་བུའི་སེམས་ས་ལྟ་བུའི་སེམས་ཟེར་དུས་གང། བླ་མའི་བྱ་བ་ག་རེ་བསྐུལ་བ་ཡིན་ནའི་དེ་ག་རེ་ཟེར་ན་མི་འགུལ་བ། ཨན་འཁྱོག་ཐུབ་པ་དེ་འདྲས་ཅིག་ལ་ག་རེ་ས་ལྟ་བུའི་སེམས་ད་དེ་སུ་ལ་ཚང་འདུག་ཟེར་ན། རྗེ་བཙུན་མི་ལ་རས་པ་དག་རང་ཚང་འདུག་པ།

ད་རི་ལྟ་བུའི་སེམས་ཟེར་དུས་གང་ལ་བླ་མའི་བྱ་བ་ག་རེ་བསྐུལ་བ་འདི་ག་ཟེར་མི་འགྱུར་བ་ཨ་ནི་བརྟན་པོ་གནས་ཐུབ་པ་འདི་བྱས། དེ་ནས་བྲན་ལྟ་བུའི་སེམས་ཟེར་དུས་གང་ལ་བླ་མའི་བྱ་བ་ཙམ་མ་ཡིན་པར་ལས་ཀ་ག་རེ་ཟེར་ན། གཅིག་ང་ཚོ་མུ་སུམ་ལས་ཀ་དཔེ་ངན་པ་དེ་འདྲ་བསྐུལ་ཡ་ཡོད་རེད་པ་ད་དཔེ་ཅིག་བླ་མའི་དཔེ་ཅིག་ཞབས་ཁྲུས་ཞུ་ཡ་དེ་འདྲ་ཡང་ཅིག་དོ་པ་ཅིག་ངན་ལས་ལས་ཀ་ཐབས་ད་ཅིག་ཅིག་གཡོག་པོ་དེ་ཚོས་བྱེད་ཡ་ལས་ཀ་ལྟ་བུ་དེ་འདྲ་བསྐུལ་ཡོང་དུས་གང་ལ་ད་ག་ནང་བཞིན་བྲན་ནང་བཞིན་ཨ་ནི་སེམས་པའི་ཐོག་ནས་ཕར་བླ་མའི་ཨ་ནི་བྱ་བ་བསྐུལ་བ་ནང་བཞིན་བྱེད་དགོས་རེད་བྲན་ལྟ་བུའི་སེམས་ཟེར་འདི་རེད། ད་ད་ག་ནང་བཞིན་ཕྱག་དར་ལྟ་བུའི་སེམས་ཕྱག་དར་ལྟ་བུའི་སེམས་ཟེར་དུས་གང་ལ་ད་ང་རྒྱལ་སྤངས་ནས་བླ་མའི་ཕར་ཞབས་ཕྱི་ཞུས་འདི་ང་རྒྱལ་སྤངས་ནས་ཨ་ནི་གཅིག་ཕར་གཅིག་བླ་མའི་ཞབས་ཕྱི་ཞུས་འདི་ག་ཟེར་ན་ཨ་ནི་ཕྱག་དར་ལྟ་བུའི་སེམས་ཟེར་འདི་རེད། དེ་ནས་ག་ཟེར་ན་ཐེག་པ་ལྟ་བུའི་སེམས། ད་ཐེག་པ་ལྟ་བུ་ཟེར་དུས་གང་ལ་ཁུར་ད་འདི་དང་ས་ལྟ་བུའི་སེམས་གཉིས་ཏེ་ཁྲུ་རེ་གཉིས་དགོས་རེད་ཁུར་ལྕི་བ། ད་བླ་མའི་ཁུར་ལྕི་བའི་ལས་འགན་ལས་འགན་ཆེན་པོ་འདི་འདྲས་བསྐུལ་གྱི་རེད་པ་བསྐུལ་ཡོང་དུས་ཨང་ད་དེ་སུ་སུའི་འཁྱེར་ཐུབ་ས་མ་རེད་ངས་ཡོང་ས་མ་རེད་ཨེ་ཙི་མ་ཡིན་པ་བྱས་ད་ངེས་པར་དུ་ངས་འཁྱེར་ཐུབ་ཀྱི་རེད་བསམ་སང་ཐེག་གི་རེད་བསམ་སང་ཅི་ག་རེ་རེད་ཐེག་པ་ལྟ་བུའི་སེམས་ཀྱི་སྒོ་ནས་ཨ་ནི་ཕར་བསྟེན་དགོས་རེད་ཟེར་འདི་བྱས།

ཁྱེའུ་དཔལ་གྱི་འབྱུང་གནས་ཀྱི་རྣམ་ཐར་ལས། གསུང་བ་འདི་དང། ཨ་བཅོམ་ལྡན་འདས་ཀྱི་མདོ་དང་བསྟན་བཅོས་གཞན་དང་གཞན་ལས་ཡང་བཀའ་སྩལ་པ་རྣམས་སུ་རེད། འདི་དང་བཀའ་སྩལ་གཞན། ཨ་ག་ཟེ་ན། མདོ་སྡེ་བཀླགས་ནས་ཤེས་པར་བྱའོ་དང་འདུག་ག་ཟེ་ན། མདོ། མདོ་སྡེ་ལ་སོགས་པ་བཀླགས་ནས་ཞིབ་ཚགས་པོ་བྱས་པ་ཤེས་པར་བྱ་གལ་ཆེ་བོ་རེད་མདོ་སྡེ་བཀླགས་ནས་ཤེས་པར་བྱ། ད་མདོ་སྡེ། བཀླགས་ནས་ཤེས་དགོས་ན་མདོ་སྡེ་ག་རེ་བཀླག་དགོས་རེད་ཟེ་ན། མདོ་སྡེ། མ་ཟེ་འདི་བ། མདོ་སྡེ་བཀླགས་ནས་ཤེས་པར་བྱ། མདོ་སྡེ་རྣམས་ལས་བསླབ་པ་ཡང་བསླབ་པ་སྣང། ད་མདོ་སྡེ་རྣམས་ལས་བསླབ་པ་སྣང་ཟེར་དུས། མདོ་དཀོན་མཆོག་སྤྲིན་ལ་སོགས་པ་འདི་དག་ལ་ཨན་ཅིག་འདོད་ཚུལ་ཨན་ཅིག་བསླབ་སྟངས་ཀྱི་རིམ་པ་དེ་ཡོང་གི་རེད། ད་མདོ་བན་དུ་ཞུས་པ་སྡོང་པོ་བཀོད་པའི་མདོ་ནང་དཔེ་གསལ་པོ་ཡོད་རེད་ཡོད་རེད་ཡོད་གསུངས་དང་བློ་ཧེ་མར་དང་སྡོང་པོ་བཀོད་པའི་མདོ་ནང་ཡག་འདི་བྱས། ད་འདི་བྱས་མདོ་སྡེ་རྣམས་ལས་བསླབ་པ་སྣང་ཟེར། ད་ག་ཟེར་ན། དེ་བས་ག་ཟེར་ན་མདོ་སྡེ་བཀླག་པར་བྱ་ཟེར།

ངེས་པར་ཡང་ནས་ཡང་དུ་བལྟ་ཟེར་དེ་ལན་གཅིག་མ་ཡིན་པ་ལན་གཉིས་མ་ཡིན་པ་ཡང་ནས་ཡང་དུ་མར་བལྟ་དགོས་རེད། ད་ང་ཚོ་གཞུང་ག་རེ་ཡིན་ནའི་ཚར་གཅིག་བལྟས་ན་ཕན་ཡག་གཅིག་མི་འདུག་ཨ། ཚར་གཉིས་གསུམ་བཞི་ལྔ་བལྟས་ཡོད་འདུག་ཨ་ཞེ་ནས་ཨ་ནས་གཞུང་ཁོ་རང་གོ་ཨ་རེ་ཆ་ཨ་ནས་གཅིག་ཡིན་དགོས་འདུག་མ་གཏོགས་ཚར་གཅིག་གིས་ད་རྒྱུས་ཡོང་ཡ་ཡོད་པ་མ་རེད་ད་ངེས་པར་ཡང་ནས་ཡང་དུ་བལྟ་གསུངས་འདུག་ཨ། དེ་རྗེས་ད་ཡང་གཅིག་དབང་པོ་དེ་རྟུལ་པོ་དེ་འདྲའི་ཨ་ནི་ཅིག་བསླབ་པ་ཀུན་བཏུས་ནང་བཞིན་ཕར་རྒྱ་ཆེ་བ་དེ་འདྲ་བལྟ་ཐུབ་ཀྱི་མེད་ན། ཡང་ན་རེ་ཞིག་མདོར་བསྡུས་པའི་མདོ་རྣམས་ཀུན་ལས་བལྟ་བར་བྱ། ཡང་དེ་ལས་མདོར་བསྡུས་པ་མདོ་ལས་ཀུན་བཏུས་ད་འདིའི་བསླབ་པ་ཀུན་བཏུས་དང་མདོ་ཀུན་བཏུས་གཉིས་ཀ། རྒྱལ་སྲས་ཆེན་པོ་ཞི་བ་ལྷ་ཁོ་རང་མཛད་བཞག་པའི་མདོ་ཀུན་བཏུས་དང་བསླབ་པ་ཀུན་བཏུས་གཉིས་རེད། འོ་བྱས་ཙང་ག་རེད། ད་ཇོ་མོ་དཔེ་ཅིག་རགས་པའི་ནང་ཅིག་ཟིན་ན་ཡག་པོ་ཡོད་རེད་ད། ཡང་ན་རེ་ཞིག་མདོར་བསྡུས་པའི་མདོ་རྣམས་ཀུན་ལས་བཏུས་པར་བྱ། ད་ལྟ་རྒྱལ་སྲས་ཆེན་པོ་ཞི་བ་ལང།

ཤེས་བཞིན་ངོ་བོ་ངོས་བཟུང་བ། ལུས་དང་ཟེར་དང་རེད་དོ། འོ་དེ་རེད། ད་གོ་རོང། མདོར་བསྡུ་ན་ག་ཟེར་ན་ཤེས་བཞིན་ཟེར་ག་འདྲ་རེད་ད་ང་ཚོ་བཀའ་ཟུར་བ་ག་རེ་རེད། ཤེས་བཞིན་གྱི་ལེའུ་རེད་བ། ད་ཤེས་བཞིན་ཟེར་ལེའུ་ཟེར་ཁོ་རང་སྡོམ་རེ་རྒྱབ་དུས་གང་ན་ད་ག་རེ་གསུང་གོ་རེ་ཟེར་ཤེས་བཞིན་ངོ་བོ་དེ་སྟོན་གོ་འདུག་བ། ད་ཤེས་བཞིན་ངོ་བོ་ག་འདྲ་རེད་ཟེར་ན་ལུས་དང་སེམས་ཀྱི་གནས་སྐབས་ལ་ཡང་ནས་ཡང་དུ་བརྟག་བྱས་ན། འདི་གཉིས་ཁོ་ན་མདོར་ན་ནི། འདི་གཉིས་ཁོ་ན། མདོར་བསྡུ་ན། ཨ་ག་ཤེས་བཞིན་བསྲུང་བའི་མཚན་ཉིད་དོ། དེ་རེད་ད། ད་མདོར་བསྡུ་ན། ལུས་ཀྱིས་ཅི་བྱེད། ངག་གིས་ཅི་བཤད་སེམས་ཀྱིས་ཅི་བསམ་ཆ་ཚང་ང་ཚོ་ལེགས་པར་བརྟག། བརྟག་ཚར་བའི་རྗེས་སུ་དགེ་བ་ཡིན་ན་ཨང་གཅིག་གིས་ཕར་ཅིག་རྒྱུན་དུ་ཕར་བསྐྱང་ཐུབ་ཡག་ཅིག་མི་དགེ་བ་ཡིན་ན་སྤང་ཡག་ཅིག་ལུང་མ་བསྟན་ཡིན་ན་ལུང་མ་བསྟན་གྱི་མ་བཞག་བྱས་དགེ་བ་ཚུར་སྐྱེ་ཐུབ་ཡག་འདི་བསམ་བཏང་གོ་རེད་སྐད་ཅིག་རེ་བ་ལུས་ཀྱིས་ཅི་ཅི་བྱེད་ངག་གིས་ཅི་བཤད་སེམས་ཀྱིས་ཅི་བསམ་དེ་ཚུ་ན་ལུས་དང་སེམས་ཀྱི་གནས་སྐབས་ལ་ཡང་ནས་ཡང་དུ་བརྟག་བྱ་ལ། འདི་ཉིད་ད་དེ་འདྲའི་ལུས་དང། ལུས། ངག། ཡིད་གསུམ། ག་རེ་བྱེད་ཀྱི་འདུག་དུས་རྟག་ཏུ་བརྟག་དཔྱད་བྱེད་ཡག་འདི་ཉིད་ཁོ་ན་ག་རེ་ཟེར་ན་མདོར་བསྡུས་ན་ག་ཟེར་ན་ཤེས་བཞིན་སྲུང་ཡག་འདི་རེད། མདོར་བསྡུས་ན་རེ་བ། ཤེས་བཞིན་སྲུང་ཡ་དེ་གཅིག། ད་འདི་ཡན་ཆད་ཤེས་བཞིན་གསུང་གནང་སྐོར་དེ་རེ་བ་ཤེས་བཞིན་གྱི་ད་ཉམས་ལེན་དེ་རེ་བ། ཤེས་བཞིན་ཉམས་ལེན་མདོར་བསྡུས་ན། རང་གི་ལུས་ངག་ཡིད་གསུམ་གྱི་སྒོ་དེ་ལ་བྱ་ར་བྱས་ནས། ཨ་མི་དགེ་བའི། ལུས་ངག་ཡིད་གསུམ། མི་དགེ་བའི་ལུས་ངག་ཡིད་ག་ས། ལུས་ངག་ཡིད་གསུམ་ལས་ཡིན་དུས་ཕར་བཀག་ཡག། དགེ་བའི་ལུས་ངག་ཡིད་ལས་སོན་དུ་སྐྱེ་དུས་གོང་ནས་གོང་དུ་ཡར་བཏང་ཡག་དང་མ་སྐྱེས་པ་སྐྱེ་ཡག་དང་སྐྱེས་པ་གོང་ནས་གོང་བཏང་ཡག་འདི་འདི་མ་གཏོགས་ཡོད་མ་རེད་ཅེས་ས་འདི་ཁོ་ན་ག་རེ་རེད་མདོར་བསྡུས་ན་ག་རེ་ཟེར་ན་ཤེས་བཞིན་བསྲུང་བའི་མཚན་ཉིད་འདི་རེད་ཟེར་བ། འདི་ཉིད་ཁོ་ན་མདོར་ན་ནི་ཤེས་བཞིན་བསྲུང་བའི་མཚན་ཉིད་དོ་ཅེས།

ཚིག་ཙམ་བརྗོད་པས་ཅི་ཞིག་འགྲུབ། ད་ལུས་ཀྱིས་དེ་ལྟར་བྱེད། ངག་གིས་ཡང་ཀུན་སྤྱོད་ཡག་པོ་ཡོད་པར་བྱེད། ད་ནང་བཞིན་སེམས་ཀྱིས་ཡང་ཉམས་ལེན་ཡག་པོ་ཅིག། ཕར་ཅིག་བྱེད་དགོས་ཀྱི་རེད་མ་གཏོགས་པ། ཚིག་ཕར་བརྗོད་པ་ཙམ་གྱིས་ཕན་ཡང་ཡོང་བ་མ་རེད། དཔེར་ན་སྤྱོད་འཇུག་འགྲེལ་བཤད་མར་བརྒྱབ། ད་ནང་བཞིན་བྱང་ཆུབ་སེམས་དཔའི་དཔེ་ཞིག་སྡེ་སྣོད་བཤད་པ་ནང་བཞིན་འགྲེལ་བཤད་ཕར་བརྒྱབ་ན་ཚིག་ཙམ་གྱིས་ཕན་ཡང་ཡོང་བ་མ་རེད། ད་མདོར་བསྡུ་ན། ཚིག་ཙམ་བརྗོད་པས་ཅི་ཞིག་འགྲུབ། དཔེར་ན་ག་རེ་ཟེར་ན་སྨན་དཔྱད་བཀླགས་པ་ཙམ་གྱིས་ཀྱང་ནད་པ་དག་ལ་ཕན་མི་འགྱུར། ད་སྨན་དཔྱད་ཟེར་དུས་འོ་སྨན་གྱི་རྒྱུད་བཞི་ལ་སོགས་པ་དེ་དག་ཕར་བཀླགས་པ་ཙམ་གྱིས་ནད་ལས་གྲོལ་ཐུབ་མ་རེད་པ། ཨམ་ཆི་བསྟེན་པ་ཙམ་གྱིས་ནད་ལས་གྲོལ་ཐུབ་མི་འདུག་ད་མདོར་བསྡུས་ན་ག་ཟེར་ན་ཨམ་ཆི་བསྟེན། ཨམ་ཆིས་དཔེ་ཅིག་མར་ལབ་པ་ནང་བཞིན་གྱིས་སོ་སོས་ཉིན་རེ་ཉིན་རེ་སྨན་ཟ་ཡ་རེད་ད་ནང་བཞིན་འོ་ལ་འཕྲོད་བསྟེན་བྱ་ཆ་ཚང་ཞིག་ལབ་པ་ནང་བཞིན་བྱས་པས་ནད་ལས་གྲོལ་བའི་དཔེ་འདི་ནང་བཞིན་ཨན་ཅིག་གིས་བཅོམ་ལྡན་འདས་ཀྱིས་ད་མདོ་དང་བསྟན་བཅོས་ལ་སོགས་པ་འདི་དག་གསུངས་པ་འདི་མར་བཀླགས་པ་ཙམ་མ་ཡིན་པར་དེ་གསུང་བ་ནང་བཞིན་སོ་སོས་ཉིན་རེ་ཉིན་རེ་ལག་ལེན་ལ་ཕར་བཀལ་བས་ན་ཨན་སོ་སོའི་རྒྱུད་ཀྱི་ཉོན་མོངས་པའི་ནད་དང་ཨན་དག་ནང་བཞིན་རང་གཅེས་པར་འཛིན་པའི་གཅེས་འཛིན་གྱི་ནད་ལ་སོགས་པ་དེ་དག་ལས་ཕར་གྲོལ་གྱི་རེད་དཔེར་ན་སྨན་དཔྱད་བཀླགས་པ་ཙམ་གྱིས་ཀྱང་ནད་པ་དག་ལ་ཕན་མ་གྱུར་དཔེ་དེ་ནང་བཞིན་རེད་དེ་སྐད་ཅེས་དེ་ལྟ་བུའོ་དེ་རེད་ད་སྨན་དཔྱད་ཟེར་དུས་རྒྱུད་བཞི་ལ་སོགས་པ་ཟེར་བ་སྨན་དཔྱད་བཀླགས་པ་ཙམ་གྱིས་ཀྱང་ནད་པ་དག་ལ་ཕན་མི་འགྱུར། མདོར་བསྡུས་ན་ག་རེ་རེད། ཚིག་ཕར་བརྗོད་པ་ཙམ་གྱིས་མ་ཆོག་པར། ཚིག་ཇི་ལྟར་བརྗོད་པ་ནང་བཞིན་སོ་སོའི་ཉིན་རེ་ཉིན་རེ་ལ་ཉམས་ལེན་འཁེལ་ཐུབ་དགོས་ཀྱི་རེད། ཉམས་ལེན་འཁེལ་ཐུབ་པས་ན་ཨང་ག་ལས་ག་ལས་ཉོན་མོངས་ཆུང་རུ་ཆུང་རུ་འགྲོ་ཡ། ཨང་རང་གཅེས་འཛིན་ཆུང་རུ་ཆུང་རུ་འགྲོ་ཡ། བདག་ཏུ་འཛིན་པའི་བདག་འཛིན་ཆུང་རུ་ཆུང་རུ་འགྲོ་ཡ། ཨང་དེའི་ལྡོག་ཕྱོགས། ཨང་ག་ཟེར་ན། ཅིག་གི། དགེ་བའི་ཕྱོགས་དཔེར་ན་བྱང་ཆུབ་ཀྱི་སེམས་རེད། ཨང་བདག་མེད་པར་རྟོགས་པའི་བློ་དེ་ཚོ་གོང་ནས་གོང་དུ་འཕེལ་ཡག་ཡོང་གི་རེད། ད་འདི་ཡོང་དུས་གང་ལ་ཨང་སོ་སོ་པའི་ག་ཟེར་ན། ཅིག་གི། ཆོས་ཀྱི་ག་ཟེར་ན། ད་ཅིག་གི། ཉམས་ལེན་བྱས་པས་ད་དོན་གོ་རེ་འགྲུབ་འགྲོ་བ་རེད་བ་དེ་གསུང་གི་ཡོད་ཟེར། ནད་པ་དག་ལ་ཕན།

བཟོད་པ་སྒོམ་སྟངས་རེད་ད་ག་ནང་བཞིན་རང་གཅེས་འཛིན་སྐྱོན་གཞན་གཅེས་འཛིན་ཡོན་ཏན་ཆ་ཚང་ད་དེ་ནས་མར་འགོ་བཙུགས་དགོས་ཟེར་རེད་ད་དེ་ཡན་ཆད་རྨང་གཞི་རེད་བཞིན་ཉམས་ལེན་བྱེད་སྟངས་རྨང་གཞི་རེད་དེ་བཏིང་དགོས་ཟེར་བ་དང་པོ་བྱང་ཆུབ་སེམས་སྐྱེས་བཅུག་དེ་ནས་སྡོམ་པ་ལེན་དེ་ནས་བག་ཡོད་སྤྱི་བོ་གནང་དེ་ནས་ཤེས་བཞིན་སྤྱི་གཏང་ད་གཅིག་ང་ཚོ་གཞིར་བུད་དེ་ནས་བཏིང་དགོས་ཟེར་ད་དེ་ནས་མར་དངོས་གཞི་ད་ང་ཚོ་མ་སོང་ཉམས་ལེན་ཡོང་གི་ཡོད་ཟེར་རེད་ནམ་ཡིན་དགོས་འདུན་ག་ནང་ཡང་འདིར་བ་ལེའུ་དྲུག་པ་བཟོད་པའི་ལེའུ་འདི་དང་ལེའུ་བརྒྱད་པ་རེད།